གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་གཉིས་པ་དབོ་ཟླ་བའི་ཚེས་པ་ཉི་ཤུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཞི་པའི་ཚེས་པ་བཅུ་དགུ་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད།

ཡང་ཤེས་ཡོན་སློབ་གསོའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་ཤེས་རིག་ལྷན་ཁང་གིས་འཛིན་སྐྱོང་གནང་བཞིན་པའི་བོད་པའི་སློབ་གྲྭ་ཁག་ནང་ཟླ་བ་འདིའི་ཚེས་པ་བཅུ་གཅིག་ནས་ཚེས་པ་བཅོ་བརྒྱད་བར་གཟིགས་སྐོར་གནང་བར་ཕེབས་པའི་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་ཀྱིས་གཞི་རིམ་བོད་སློབ་ཁག་གི་སློབ་ཕྲུག་ཚོའི་སྤྱི་ཡོངས་ཀྱི་ཤེས་ཡོན་སྤུས་ཚད་ཡག་ཏུ་འགྲོ་བཞིན་ཡོད་པའི་གཟིགས་ཚུལ་བྱུང་སྐོར་འགྲེལ་བརྗོད་གནང་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང། མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་འགོ་འཛུགས་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ད་རིང་སྔ་དྲོའི་ཕྱག་ཚོད་ལྔ་པའི་ཐོག་བཞུགས་སྒར་རྡ་རམ་ས་ལ་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ཕྱོགས་སུ་ཆིབས་ཁ་བསྒྱུར་གནང་མཛད་པ་དང་ལྡི་ལིའི་གནམ་ཐང་ལ་ཞབས་སོར་བདེ་བར་འཁོད་གནང་མཛད་སྐབས་བོད་མི་དང། ཧི་མ་ལའི་རི་རྒྱུད་ཁུལ་གྱི་མི་རིགས་གཙོས་པའི་དགའ་དད་སྤྲོ་གསུམ་ངང་ནས་གུས་བསུའི་སྣེ་ལེན་གཟབ་རྒྱས་ཞུས་པའི་སྐོར་ས་གནས་ལ་ཆེད་བཅར་ཞུས་པའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
འདི་ཚེས་བཅུ་དགུའི་ཉིན་གྱི་ཞོགས་པ་ཕྱག་ཚོད་ལྔ་པའི་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཆིབས་ཐོན་མཛད་ཡོད་པ་དང། ཉིན་དེའི་ཕྱག་ཚོད་བཅུ་གཅིག་དང་ཕྱེད་ཀ་ཙམ་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་རྒྱལ་ས་ལྡི་ལིའི་གནམ་ཐང་དུ་ཞབས་སོར་བདེ་བར་འཁོད་གནང་མཛད་ཡོད་པ་རེད། གནམ་ཐང་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་མཆོག་ལྡི་ལི་སྐུ་ཚབ་དོན་གཅོད་དང་དྲུང་ཆེ་དེ་བཞིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྐུ་ཚབ་དང་གནམ་ཐང་གི་ཕེབས་ལམ་གཡས་གཡོན་དུ་ལྡི་ལི་ཁུལ་དུ་གནས་སྡོད་བོད་རིགས་དང་ཧི་མ་ལའི་མི་རིགས་ཀྱི་སློབ་ཕྲུག་དང། ས་གནས་རྒྱ་གར་བ་བཅས་ཁྱོན་དད་ལྡན་པ་སུམ་སྟོང་ལྷག་ནས་ལག་ཏུ་མེ་ཏོག་དང་མཇལ་དར་བསྣམས་ཏེ་མགོན་པོ་གང་ཉིད་མཆོག་ལ་ཕེབས་བསུ་དང་ཞལ་མཇལ་ཞུས་གནང་སོང། སྐབས་དེར་ལ་དྭགས་ནས་ཡིན་པ་སློབ་མ་རིག་འཛིན་དབང་མོ་ལགས་ཀྱིས་ད་རེས་ཁོ་མོ་འདི་གར་གོང་ས་མཆོག་མཇལ་རྒྱུའི་གོ་སྐབས་ཐོབ་པར་ཧ་ཅང་དགའ་ཚོར་བྱུང་ཞེས་གསུང་གི་འདུག། ཚང་མ་ལ་འཇུ་ལེགས། ང་རིག་འཛིན་དབང་མོ་ལ་དྭགས་ནས་ཡིན་ལགས་དེ་ནས་ཡི་ག་ང་ཡ་རྒྱལ་དབང་ཡེ་ཤེས་ནོར་བུ། རྒྱལ་དབང་བསྟན་འཛིན་རྒྱ་མཚོ་བ་ང་ཞ་ཡི་ག་ཕེབས་བསུ་ལ་ཡོང་སྟེ་ཡིན་ལགས་དེ་ནས་ང་ཡ

སེམས་པ་ཡང་སྐྱིད་པོ་ཚོར་གྱི་འདུག་ཞེས་གསུང་གི་འདུག་ཡང་ལྡི་ལི་གནས་སྡོད་ཨ་ཅག་རྡོ་རྗེ་སྒྲོལ་མ་ལགས་ཀྱིས་གོང་ས་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་པ་དང་ཁོང་ཡང་ནས་ཡང་དུ་མཇལ་རྒྱུ་ཡོང་བའི་སྨོན་ལམ་འདི་ལྟར་གསུང་གི་འདུག། གོང་ས་མཆོག་སྐྱབས་སུ་མཆི། ཨང་སྐུ་ཚེ་ཁྲི་ལོ་ནས་ཁྲི་ལོ་བརྟན་པ་ཤོག། ཨང་དེ་རིང་ཡུན་རིང་པོའི་རྗེས་ལ་ད་གོང་ས་མཆོག་འདི་ལ་ཆིབས་བསྒྱུར་གནང་བ་དེ་ཨ་ནི་མཇལ་རག་གི་རེད་བ་ད་དེ་རིང་དཔེ་དགའ་པོ་བྱུང་སོང། ཨ་ནི་ཡང་སེ་ཡང་སེ་མཇལ་རག་སྨོན་ལམ་ཡོད། ཨ་ད་ལྟ་གནས་ཚུལ་ལྟ་དུས་སེམས་པ་སྐྱོ་བོ་ཞིག་འདུག་ད་དེ་འདྲའི་དགྲ་བོ་ཁོ་རང་ཨ་ནི་སེམས་པ་སྐྱོ་བོ་དཔེ་ཡོང་གི་འདུག་ར། ཨ་འདི་གནས་ཚུལ་དེ་ར་གང་མགྱོགས་མགྱོགས་མར་འཇམ་པ་ཤོག་ལ་སྨོན་ལམ་རྒྱག་གི་ཡོད། ཨ་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཁྲི་ལོ་ཁྲི་ལོ་བརྟན་པ་ཤོག་ཡང་སེ་ཡང་སེ་མཇལ་རག་པ་ཤོག།
ཐེངས་འདིའི་གོང་ས་མཆོག་གི་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི་མཛད་འཆར་གཙོ་བོ་ནི། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་དང་ཉི་ཤུ་རྩ་གཅིག་བར་ཉིན་གཉིས་རིང་རྒྱལ་ས་ལྡི་ལིར་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐེངས་དང་པོ་འཚོགས་གཏན་འཁེལ་བ་བཞིན་ཉིན་དང་པོའི་དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་ཕེབས་རྒྱུ་ཡིན་པ་དང་ཉིན་གཉིས་པའི་ཚོགས་མགོན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གྱིས་ཚོགས་བཅར་བ་ཡོངས་ལ་བཀའ་སློབ་བཀའ་དྲིན་བསྩལ་རྒྱུ་སོགས་ཀྱི་མཛད་འཆར་ཡོད་འདུག། རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། ཨོ་སི་ཀྲི་ལིའི་གྲོས་ཚོགས་འོག་མའི་ཚོགས་གཞོན་ལྕམ་ཤེ་རོན་ཀི་ལེ་ཏོན་མཆོག་གིས་སྣེ་ཁྲིད་གནང་བའི་སྐུ་ཚབ་ཚོགས་ཆུང་གིས་བོད་མི་མང་སྤྱི་འཐུས་ལྷན་ཁང་ནང་ཁ་སེང་ཕྱི་ཚེས་བཅོ་བརྒྱད་ཉིན་འཚམས་གཟིགས་ལ་ཕེབས་འདུག་དེ་ཡང་ཨོ་སི་ཀྲི་ལིའི་གྲོས་ཚོགས་འོག་མའི་ཚོགས་གཞོན་ལྕམ་ཀི་ལེ་ཏོན་མཆོག་དང་གྲོས་ཚོགས་གོང་མའི་འཐུས་མི་ལྕམ་ཇེ་ནིད་ཨེ་ལེ་ཛི་བེད་རཱིས་མཆོག། གྲོས་ཚོགས་འོག་མའི་འཐུས་མི་ལྕམ Sophie Anna Scamps མཆོག་དང Susan Raye Templeman མཆོག་བཅས་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་དེ་ཕྱི་ཚེས་བཅོ་བརྒྱད་ཉིན་བོད་མི་མང་སྤྱི་འཐུས་ལྷན་ཁང་ནང་ཆེད་ཕེབས་གནང་སྟེ་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་དེ་བཞིན་སྤྱི་འཐུས་རྒྱུན་ལས་རྣམས་མཇལ་འཕྲད་གནང་འདུག། སྐབས་དེར་ཨོ་སི་ཁྲི་ལི་ཡ་ནང་བཅའ་བཞུགས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་ཨོ་སི་ཁྲི་ལི་ཡའི་བོད་དོན་ལྷན་ཚོགས་སམ་ཨོ་སི་ཁྲི་ལི་ཡ Tibet Council ཞེས་པའི་བོད་དོན་རྒྱབ་སྐྱོར་ལྷན་ཚོགས་ཀྱི་ཚོགས་མི Doctor Zoe Bedford ལགས་ཀྱང་མཉམ་དུ་ཕེབས་འདུག་སྐབས་དེར་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཁོང་རྣམས་ལ་འཚམས་འདྲི་ཞུས་པ་དང་སྦྲགས་ཁོང་རྣམས་བོད་དོན་ཆེད་གདུང་སེམས་མཉམ་བསྐྱེད་ཀྱིས་བཞུགས་སྒར་རྡ་རམ་ས་ལར་ཕེབས་པ་དང་ཉིན་དེའི་སྔ་དྲོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་ཁ་ཞུས་པ་སོགས་ཁོང་རྣམས་ཉིན་གྲངས་གསུམ་རིང་བཞུགས་སྐབས་བཙན་བྱོལ་བོད་མིའི་སྤྱི་ཚོགས་སྐོར་ཐུགས་རྒྱུས་ཡག་པོ་ཡོང་བའི་ཐུགས་རེ་གནང་གི་ཡོད་ཅེས་གསུངས་འདུག་ཡང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས། ཨོས་ཏྲེ་ལི་ཡ་དང་བོད་གཉིས་བར་ས་ཐག་ཇི་ཙམ་རིང་ཡང་རྒྱལ་ཁབ་གཉིས་ཀྱི་མི་མང་བར་སེམས་ཐག་ཧ་ཅང་ཉེ་པོ་ཡོད་པ་ངོས་འཛིན་གནང་གི་ཡོད་སྐོར་གསུངས་པ་དང་དེ་བཞིན་ཨོས་ཏྲེ་ལི་ཡའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Janet Rice མཆོག་གིས་དེ་སྔ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་བརྒྱད་པའི་ཐོག་མཉམ་ཞུགས་གནང་བ་མ་ཟད་བསྒྲགས་གཏམ་ཟིན་བྲིས་ཚོགས་ཆུང་ནང་དངོས་སུ་ལྷན་ཞུགས་གནང་བ་དང་ཨོས་ཏྲེ་ལི་ཡར་ཕྱིར་ཕེབས་གནང་སྟེ་གྲོས་ཚོགས་ནང་བོད་དོན་སྐོར་གསུང་བཤད་གནང་བར་ཐུགས་རྗེ་ཆེ་ཞུས་གནང་བ་དང་ཡང་སྐུ་མགྲོན་རྣམས་ས་ཐག་རིང་པོ་ནས་བོད་དོན་ལ་རྒྱབ་སྐྱོར་མཚོན་ཆེད་ཕེབས་པར་དགའ་ཚོར་ཆེན་པོ་བྱུང་སྐོར་སོགས་གསུངས་འདུག་དེའི་རྗེས་སུ་ཚོགས་གཞོན་མཆོག་གིས་བཙན་བྱོལ་བོད་མིའི་མང་གཙོའི་འཕེལ་རིམ་སྐོར་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་དང་ལས་དོན་གནང་ཕྱོགས་ཁག་དང་དེ་ནས་ད་ལྟའི་རྒྱ་ནག་དམར་པོའི་གཞུང་འཛིན་འོག་བོད་ནང་བྱིས་པ་སྟོང་ཕྲག་མང་པོ་རྒྱ་ནག་དམར་གཞུང་གི་གཏན་འཇགས་སློབ་གྲྭའི་ནང་བཙན་ཤེད་ཐོག་བཏང་སྟེ་བོད་རིགས་རྣམས་རྒྱ་རིགས་ལ་སྒྱུར་ཐབས་དང་རྒྱ་གཞུང་གིས་རྒྱལ་སྤྱིའི་ཁྲིམས་དང་སྒྲིག་གཞི་ཁག་ལ་རྩིས་མེད་རྡོག་རོལ་བཏང་དང་གཏོང་བཞིན་ཡོད་པ་སོགས་ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་དང་རྒྱ་གཞུང་གི་བྱ་སྤྱོད་ལ་བརྟེན་ནས་ཏོག་དབྱིབས་ནད་ཡམས་འཛམ་གླིང་ཁྱོན་ཡོངས་ནང་ཁྱབ་གདལ་བྱུང་ནས་མི་མང་ཁྲི་ཕྲག་མང་པོའི་ཚེ་སྲོག་ཤོར་བ་སོགས་མི་རྒྱུ་གཉིས་ལ་དཀའ་ངལ་ཆེན་པོ་འཕྲད་པ་དེ་རྒྱ་གཞུང་ནི་རྒྱལ་སྤྱིའི་བདེ་འཇགས་ལ་ཉེན་ཁ་ཆགས་ཀྱི་ཡོད་པ་གསལ་པོ་ཡིན་པར་བརྟེན་ནས་ཚང་མས་རྒྱ་གཞུང་གི་བྱ་སྤྱོད་ཁག་ཐེར་འདོན་གནང་དགོས་སྐོར་སོགས་གསུངས་འདུག་ཨོས་ཏྲེ་ལི་ཡའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་རྣམས་ཀྱིས་བཙན་བྱོལ་ནང་རྟེན་གཞི་གནང་བའི་བོད་མིའི་སྒྲིག་འཛུགས་འདི་ཉིད་འཛམ་གླིང་ཡོངས་ལ་ཕྱག་རྟགས་ཤིག་ཡིན་སྐོར་གསུངས་ཏེ་བསྔགས་བརྗོད་གནང་བ་དང་དེ་བཞིན་ཨོས་ཏྲེ་ལི་ཡ་ནང་གནས་སྡོད་བོད་མི་རྣམས་ཀྱིས་རང་ཉིད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ཆེད་འབད་བརྩོན་ཤུགས་ཆེ་གནང་བཞིན་པར་བསྔགས་བརྗོད་གནང་བ་མ་ཟད་ཁོང་རྣམས་ཀྱིས་སྤྱི་འཐུས་རྒྱུན་ལས་རྣམས་ཀྱི་ལྷན་དུ་བཀའ་བསྡུར་ལྷུག་པོ་གནང་འདུག། དེ་ནས་ཚོགས་གཙོ་མཆོག་གིས་ཁོང་རྣམས་ལ་ཕྱག་རྟགས་དང་བོད་དོན་དང་འབྲེལ་བའི་དཔེ་དེབ་ཁག་ཕུལ་གནང་ཡོད་པའི་གནས་ཚུལ་འདུག། ཡང་བཞུགས་སྒར་རྡ་རམ་ས་ལར་གཟིགས་སྐོར་ལ་ཕེབས་པའི་ཨོས་ཏྲེ་ལི་ཡའི་གྲོས་ཚོགས་འཐུས་མིའི་ཚོགས་ཆུང་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཚོགས་ཁང་ནང་གསར་འགོད་ལྷན་ཚོགས་ཤིག་གནང་བའི་སྐོར་འདི་གའི་ཆེད་གཉེར་གསར་འགོད་པ་བློ་བྷེ་ལགས་ཀྱི་ལྷན་དུ་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་ཐད་ཀར་གནས་འདྲི་གནང་བ་ཞིག་གཤམ་ལ་གསན་རོགས་གནང། ཨོ་སི་ཏྲེ་ལི་ཡའི་གྲོས་ཚོགས་ཀྱི་འཐུས་མིའི་ཚོགས་ཆུང་གཅིག་གི་བཞུགས་སྒར་རྡ་རམ་ས་ལར་ཕེབས་རྗེས་སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུས་གནང་བ་དང་དེ་ནས་བོད་མི་མང་སྤྱི་འཐུས་ལྷན་ཁང་ལ་གཟིགས་སྐོར་གནང། འདི་འདྲས་ཀྱི་གནས་ཚུལ་བྱུང་ཡོད་རེད། ད་རེས་ཨ་ནི། ཕྱི་དྲིལ་ལྷག་པ་ཚེ་རིང་ཚོགས་ཁང་གི་ནང་ལ་གསར་འགོད་ལྷན་ཚོགས་ཅིག་གནང་འདུག་གསར་འགོད་ལྷན་ཚོགས་དེའི་ཐོག་ལ་ཆེད་བཅར་ཞུས་པའི་ང་ཚོའི་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ལགས་ལ་ཡང་བཀའ་འདྲི་ཞུ་ཡ་ཡིན་བློ་བྷེ་ལགས་གསར་འགོད་ལྷན་ཚོགས་དེའི་ཐོག་ལ་ཨ་ནི་ཁོང་རྣམ་པའི་བཀའ་མོལ་གསུང་ཡས་ཀྱི་སྙིང་དོན་འདྲ་བོ་དེ་ག་རེ་ཡིན་ན། འོ་རིག་ལྡན་ལགས་བཀྲ་ཤིས་བདེ་ལེགས་ཁོང་རྣམ་པ་ཚོ་གི་ད་ལྟ་གསར་འགོད་གསར་བསྒྲགས་དེའི་ནང་དོན་སྙིང་པོ་འདྲ་བོ་དེ་གོང་ས་མཆོག་གི་མཇལ་ཁ་ཞུས་ད་ག་ནང་བཞིན་གི་ད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ཨ་ནས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་འདི་ཚོ་ཚང་མ་ལ་ཐུག་ཅིང་ཧ་ཅང་གི་དགའ་སྤྲོ་བྱུང་སོང་ཟེར་ཨ་ནས་སྤྱིར་བཏང་གི་ད་བཙན་བྱོལ་གི་བོད་མིའི་སྤྱི་ཚོགས་དང་ཨ་ནས་གཅིག་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞི་དང་དེ་ཚོ་ཚང་མ་ལ་ལྟ་ཅིང་ཁོ་ཚོ་ཧ་ཅང་གི་ཅིག་སེམས་ཤུགས་འཕར་བ་དང་ཨ་ནས་གཅིག་གི་དགའ་སྤྲོ་ཆེན་པོ་སྐྱེས་སོང་ཁོ་རང་ཚོ་ནམ་རྒྱུན་ནས་ཨ་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་ཨ་ནས་བོད་ཀྱི་ཆོས་དང་རིག་གཞུང་ཨ་ནས་མི་རིགས་ཀྱི་ངོ་བོ་སྐད་ཡིག་དེ་ཚོ་ཚང་མ་སྲུང་སྐྱོབ་བྱེད་ཡག་གི་དོན་དག་ལ་ཁོ་ཚོ་གི། གང་ཐུབ་ཅི་ཐུབ་ཀྱི་ཨ་ནས་རོགས་སྐྱོར་དང་འབད་བརྩོན་དང་ཨ་ནས་རྒྱབ་རོགས་བྱེད་ཀྱི་ཡིན་ལབ་ནས་ཁོ་རང་ཚོ་གི་གསལ་པོ་གསུང་གི་འདུག་དེ་ག་ནང་བཞིན་གི་ཨ་ནས་དེང་སང་ད་ཅིག་ཛ་དྲག་གི་གནས་སྟངས་ཅིག་ལ་བོད་ནང་ད་ཅིག་སློབ་གྲྭ་གི་ནང་ལ་ཅིག་རྒྱ་ཡིག་དང་རྒྱ་གི་མི་རིགས་ཀྱི་གོམས་གཤིས་དང་སྐད་ཡིག་དང་དེ་འདྲ་མང་པོ་ཅིག་བསླབས་བྱས་ནས་བོད་ཀྱི་མི་རིགས་ཀྱི་གོམས་གཤིས་དང་མི་རིགས་ཀྱི་ངོ་བོ་དང་སྐད་ཡིག་དང་དེ་ཚོ་མང་པོ་ཅིག་གི་ནས་བརླག་འགྲོ་གི་ཡོད་རེད་ད་དེ་ཚོ་ཡང་མཚམས་འཇོག་བྱེད་ཡ་གི་དོན་དག་ལ་ཁོ་ཚོ་གི་ཤུགས་རྒྱག་གི་ཡིན་ཟེར་དེ་ག་ནང་བཞིན་གི་ཨ་ནས་ཅིག་བོད་ཀྱི་ཁོར་ཡུག་ལ་ཡང་གཏོར་བཅོམ་ཚབས་ཆེན་པོ་ཅིག་འགྲོ་གི་ཡོད་རེད་ཨ་ནས། ད་ལྟའི་བོད་ཀྱི་ཡང་གཅིག་ཁོར་ཡུག་སྲུང་སྐྱོབ་བྱེད་ཡ་དང་གཅིག་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་ཡ་དང་ཨ་ནེ་གཅིག་དེ་ཚོ་མཚམས་འཇོག་བྱེད་དགོས་ལབ་ནས་གླིང་གར་སྤེལ་ཡ་དང་དེ་འདྲའི་མང་པོ་གཅིག་གི་ཐོག་ལ་ཁོ་རང་ཚོའི་ཐོག་ནས་ཧུར་ཐག་པར་ཐག་གིས་འབད་བརྩོན་དང་རྒྱབ་རོགས་བྱེད་གི་ཡིན། ད་ཡིན་ནའང་ཁོ་རང་ཚོ་ད་གཅིག་གྲོས་ཚོགས་འཐུས་མི་སྒེར་དེ་འདྲའི་གི་ཐོག་ནས་ལབ་ན་ད་གཅིག་བོད་དོན་རྒྱབ་སྐྱོར། བྱེད་མཁན་གི་གྲོས་ཚོགས་འཐུས་མི་དེ་འདྲའི་གི་སྐུ་ཚབ་ཀྱི་ཐོག་ནས་ཡོང་རེད་མ་གཞི Australia གཞུང་གི་ཨ་ནས་སྐུ་ཚབ་ཀྱི་ཐོག་ནས་ཁོ་ཚོ་ཡོང་མ་རེད་ལབ་ནས་གསལ་པོ་གསུང་གནང་གི་འདུག་དེ་འདྲས་གཅིག་རེད་ཤག། ལགས་ལགས་སོ་བློ་བེ་ལགས་ཐུགས་རྗེ་གནང་ཨ་ནི་གནས་ཚུལ་ཞིབ་ཕྲ་ང་ཚོའི་ཐེངས་རྗེས་མའི་ལས་རིམ་ནང་རྣམ་པ་ཚོས་གསན་གྱི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡུ་རོབ་མཐུན་ཚོགས་ཀྱིས་རྒྱ་ནག་གཞུང་ནས་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་གྲགས་ཅན་གཉིས་བདུན་ཕྲག་སྔོན་མར་ཡུ་རོབ་མཐུན་ཚོགས་ཀྱི་དཔོན་རིགས་རྣམས་མཇལ་འཕྲད་ལ་ཕེབས་པའི་ལམ་བར་ལ་འཛིན་བཟུང་བྱས་པར་ཐུགས་འཚབ་ཆེན་པོ་ཡོད་པ་དང་ཁོང་གཉིས་འཕྲལ་དུ་གློད་གྲོལ་གཏོང་དགོས་པའི་སྐུལ་མ་གནང་འདུག་དེ་ཡང་རོའི་ཊར་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་རིགས་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཡུའུ་ཝན་ཁྲིང་དང་ཞུའུ་ཡན་གཉིས་བདུན་ཕྲག་སྔོན་མའི་རེས་གཟའ་ཕུར་བུའི་ཉིན་ཡུ་རོབ་མཐུན་ཚོགས་ཀྱི་དཔོན་རིགས་མཇལ་འཕྲད་མ་གནང་བའི་གོང་ལ། རྒྱ་ནག་གཞུང་གིས་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་འཛིན་བཟུང་བཀག་ཉར་བྱས་པ་དེར་ངོས་ལེན་གནང་ཐབས་བྲལ་བ་ཞིག་ཡིན་པ་དང་ཁོང་གཉིས་རེས་གཟའ་སྤེན་པའི་ཉིན་གཞུང་འབྲེལ་སྒོ་ནས་འཛིན་བཟུང་བྱས་པ་དེ་ནི་སེམས་འཚབ་ཆེ་བའི་གནད་དོན་ཞིག་ཡིན་སྐོར་ཡུ་རོབ་མཐུན་ཚོགས་ཀྱི་མགྲིན་ཚབ་པས་གསུངས་འདུག་ད་དུང་ཁོང་གིས་ཡུ་རོབ་མཐུན་ཚོགས་ནས་རྒྱ་ནག་གཞུང་གིས་འཛིན་བཟུང་བཀག་ཉར་བྱས་པའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་གཉིས་ལ་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པར་འཕྲལ་མ་ཉིད་དུ་གློད་བཀྲོལ་གཏོང་དགོས་སྐོར་རྒྱ་ནག་གཞུང་གི་དཔོན་རིགས་ཚོར་འབོད་སྐུལ་ཞུས་པ་ཡིན་ཞེས་དང། རྒྱ་གཞུང་གིས་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་ཁྲིམས་རྩོད་པ་ཚོའི་ཐོག་དྲག་གནོན་བྱེད་མུས་དེ་ནི་གསལ་པོ་ཤེས་རྟོགས་ཡོད་སྟབས་གནད་དོན་དེ་དག་སྐོར་རིམ་པ་ཡོངས་ཀྱི་ཐོག་གླེང་གི་ཡོད་སྐོར་གསུངས་འདུག་རྒྱ་གཞུང་གི་དཔོན་རིགས་ཚོས་གོང་ཞུས་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་གཉིས་འཛིན་བཟུང་བྱས་སྐོར་ངེས་གཏན་བཟོས་མེད་པས་ན། རྒྱ་ནག་གི་རྒྱལ་ས་པེ་ཅིང་ནང་གི་རྒྱུན་ལྡན་གྱི་རེས་གཟའ་ལྷག་པའི་གསར་འགོད་ལྷན་ཚོགས་ཐོག་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་ཝང་ཝན་པིན་ལ། གོང་ཞུས་གནད་དོན་སྐོར་དྲི་བ་བཀོད་སྐབས་ཁོ་པས་རྒྱ་གཞུང་གི་དཔོན་རིགས་ཚོས་ཁྲིམས་དང་མཐུན་པའི་སྒོ་ནས་གནད་དོན་ཁག་ལག་ལེན་བསྟར་གྱི་ཡོད་ལུགས་བཤད་ནས་ཐད་ཀར་ལན་འདེབས་གང་ཡང་བྱས་མི་འདུག་རང་ལོ་ལྔ་བཅུ་ང་ལྔ་ཡིན་པའི་མང་གཙོ་དོན་གཉེར་བ་ཡུའུ་ཝན་ཁྲེང་ཡིས་རྒྱལ་ཁབ་ཀྱི་དབང་ཆ་མགོ་རྟིང་སློག་ཐབས་བྱས་པའི་ཉེས་མིང་འོག་ལོ་བཞི་ཡི་བཙོན་འཇུག་དུས་ཡུན་དེ་སྔ་ལོ་གཙང་ཙམ་ཡིན་པ་དང་ཁོང་ནི་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་བཟུང་རྒྱ་ནག་གཞུང་གིས་ཁྲིམས་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སུམ་བརྒྱ་ལྷག་འཛིན་བཟུང་བྱས་པའི་ནང་ནས་གཅིག་ཡིན་པ་སོགས་ཀྱི་གནས་ཚུལ་འདུག། ཡང་ཨ་མི་རི་ཀས་རྒྱ་ནག་ཐོག་དཔྱད་ཞིབ་བྱས་པའི་ཡིག་ཆ་ཕྱི་གྱར་བྱུང་བ་དེ་རྒྱ་ནག་གིས་མགྱོགས་ཚད་ཧ་ཅང་མྱུར་པོའི་སྒོ་ནས་བསྐྱོད་ཐུབ་མཁན་སོ་ལྟའི་མི་མེད་གནམ་གྲུ། Supersonic Spy Drone། ཞེས་པ་བཟོ་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་སྐོར་ཐེར་འདོན་བྱས་འདུག་དེ་ཡང་རོའི་ཊར་སི་ལས་ཁང་གིས་ཁ་སང་ཕྱི་ཚེས་བཅོ་བརྒྱད་ཉིན་འདི་ག་ཨ་མི་རི་ཀའི་རྒྱལ་ས Washington ནང་རྟེན་གཞི་བྱས་པའི The Washington Post ཞེས་པའི་ཚགས་པར་གྱིས་གནས་ཚུལ་སྤེལ་བར་ལུང་འདྲེན་བྱས་པ་ལྟར་ན་ཡིག་ཆ་ཕྱི་གྱར་བྱུང་བའི་དེའི་ནང་སྔ་ལོའི་སྤྱི་ཟླ་བརྒྱད་པའི་ཚེས་དགུ་ཉིན་རྒྱ་ནག་གི་དཔལ་འབྱོར་གྱི་གྲོང་ཁྱེར་ཆེན་པོ་ཧྲང་ཧའེ་ནས་རྒྱང་ཐག་ཀི་ལོ་མི་ཊར་སུམ་བརྒྱ་ལྔ་བཅུའི་སར་གྱི་རྒྱ་ནག་ཤར་ཕྱོགས་མཁའ་དམག་བསྟི་གནས་ཤིག་ནང WZ-8 ཅན་གྱི་སོ་ལྟའི་མེ་ཤུགས་འཕུར་གྲུ་གཉིས་ཡོད་པ་བཅོས་མའི་རྒྱུ་སྐར་གྱིས་པར་ལེན་བྱས་འདུག་ལ་ཨ་མི་རི་ཀས་རྒྱ་ནག་ཐོག་དཔྱད་ཞིབ་བྱས་པའི་ཡིག་ཆ་དེས་རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིས་མི་མེད་སོ་ལྟའི་གནམ་གྲུ་དེ་བཞིན་ཚ་དམག་གི་རྟེན་གཞི་དེའི་ནང་གསར་འཛུགས་བྱས་པ་དང་དེ་ནི་རྒྱ་ནག་ཤར་ཕྱོགས་ཀྱི་དམག་ཁོངས་ཡིན་པ་མ་ཟད་རྒྱ་ནག་གཞུང་གིས་ཐའེ་ཝན་ཐོག་དྲག་ཤུགས་བེད་སྤྱོད་བྱས་ཚེ་དེའི་འགན་དམག་ཁོངས་དེར་ཡོད་པ་ཞིག་ཡིན་འདུག་ཨ་རིའི་ཕྱི་གྱར་ཤོར་བའི་ཡིག་ཆ་དེ་དང་འབྲེལ་ནས་ཨ་རིའི་རྒྱལ་ནང་སྲུང་དམག་ཁོངས་གཏོགས་ཡིན་པ་རང་ལོ་ཉི་ཤུ་རྩ་གཅིག་ལ་སོན་པའི Jack Douglas ཟེར་བས་དྲ་རྒྱའི་ཐོག་གོང་ཞུས་ཡིག་ཆ་འདོན་སྤེལ་བྱས་པའི་ཉེས་མིང་འོག་བདུན་ཕྲག་སྔོན་མའི་རེས་གཟའ་ཕུར་བུའི་ཉིན་ཨ་རིའི་ཤར་ཕྱོགས་མངའ་སྡེ་མེ་སཱ་ཅུ་སེ་ནས་འཛིན་བཟུང་བཀག་ཉར་བྱས་ཡོད་པ་རེད། ཡིག་ཆ་དེས་ད་དུང་ཨ་རིས་རང་གི་མཐུན་ཕྱོགས་རྒྱལ་ཁབ་ཁག་དང་ཡུག་ཀེ་རེན་ཐོག་སོ་ལྟ་བྱེད་ཀྱི་ཡོད་པའི་གནས་ཚུལ་ཁག་ཀྱང་གསལ་སྟོན་བྱས་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་བོད་ཀྱི་རྩོམ་པ་པོ་གྲགས་ཅན་སྟག་ལུང་རྒྱལ་ལགས་ལ་བོད་ཀྱི་རྩོམ་རིག་སྒྱུ་རྩལ་གྱི་ལུས་ཟུངས་བྱ་དགའ་ཐོབ་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང།
ཕྱི་ཟླ་བཞི་བའི་ཚེས་བཅུ་བདུན་ཉིན་བོད་ཀྱི་རྒྱལ་ས་ལྷ་སར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྐབས་གསུམ་པའི་བོད་ཀྱི་རྩོམ་རིག་སྒྱུ་རྩལ་དུས་དེབ་ཀྱི་བློ་བཟང་བྱ་དགའ་སྤྲོད་རྒྱུའི་ཚོགས་འདུ་ཚོགས་ཡོད་པ་དང། བོད་ཀྱི་བརྩམས་སྒྲུང་རྩོམ་པ་པོ་གྲགས་ཅན་སྟག་འབུམ་རྒྱལ་ལགས་ནས་བོད་ཀྱི་རྩོམ་རིག་སྒྱུ་རྩལ་དེབ་གསུམ་པའི་སྟེང་སྤེལ་བའི་འཚོ་བའི་རོལ་རྩེད་ཅེས་པའི་སྒྲུང་ཐུང་ལ་བྱ་དགའ་ཐོབ་ཡོད་པ་དང། ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་བོད་ཀྱི་རྩོམ་རིག་སློབ་དཔོན་ཨ་འབྲུག་དཀོན་མཆོག་ལགས་ནས་སྟག་འབུམ་རྒྱལ་ལགས་ལ་མཚོན་ན། བོད་ཀྱི་དེང་རབས་རྩོམ་རིག་དང་ལྷག་པར་བརྩམས་སྒྲུང་གསར་རྩོམ་གྱི་ལོ་རྒྱུས་ཁྲོད་དུ་གྲུབ་འབྲས་ཡོད་པའི་དམིགས་བསལ་མི་སྣ་ཞིག་ཏུ་ངོས་འཛིན་དང་ཁོང་གི་བརྩམས་སྒྲུང་གི་ཁྱད་ཆོས་གཙོ་བོ་ཞིག་མི་སྣའི་སེམས་ཁམས་ཞིབ་འབྲི་དང་སྤུས་ཚད་དང་རྣམ་གྲངས་སོགས་ཀྱི་ངོས་ན་ཡོད་པ་འགྲེལ་བརྗོད་གནང་གི་འདུག། ཡང་ད་ལྟ་སྟག་འབུམ་རྒྱལ་བོད་ཀྱི་དེང་རབས་རྩོམ་རིག་གི་གསར་རྩོམ་ཁྲོད་ནས་ད་ལྷག་པར་གྱི་བོད་ཀྱི་བརྩམས་སྒྲུང་གསར་རྩོམ་གྱི་ལོ་རྒྱུས་ཀྱི་ནང་ལོགས་ནས་དམིགས་བསལ་གྱི་མི་སྣ་འདྲ་བོ་ཞིག་ལ་བརྩི་གི་ཡོད་རེད། རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནི་རྒྱ་ནག་རྒྱལ་ཡོངས་རྩོམ་པ་པོ་མཐུན་ཚོགས་ཀྱི་ཚོགས་མི་དང་མཚོ་སྔོན་ཞིང་ཆེན་རྩོམ་པ་པོ་མཐུན་ཚོགས་ཀྱི་རྒྱུན་ལས་ཡིན་པ་དང་ཁོང་ཉིད་ལོ་རབས་བརྒྱད་ཅུ་བའི་དུས་མཇུག་ནས་གསར་རྩོམ་གྱི་ལས་ལ་ཞུགས་འགོ་ཚུགས་ཡོད་པ་དང་ཡང་ཨ་འབྲུག་དཀོན་མཆོག་ལགས་ནས་སྟག་འབུམ་རྒྱལ་ལགས་ནི་བོད་ཀྱི་རྩོམ་པ་པོའི་སྡེ་ནས་རྩོམ་རིག་གསར་རྩོམ་ལ་འཇུག་སྔ་ཤོས་ཀྱི་གྲས་དང་བརྩམས་སྒྲུང་གསར་རྩོམ་གྱི་རྒྱུན་མུ་མཐུད་བསྐྱངས་བཞིན་ཡོད་པ་དང་བོད་ཀྱི་རྩོམ་རིག་གསར་རྩོམ་གྱི་རྩོམ་ལུས་གསུམ་སྟེ་སྒྲུང་རིང་དང་སྒྲུང་འབྲིང་སྒྲུང་ཐུང་གསུམ་གྱི་ནང་དུ་ཁོང་གི་གསར་རྩོམ་ཡོད་པ་མ་ཟད་དེ་དག་པར་སྐྲུན་གྱིས་སྤྱི་ཚོགས་སྟེང་འགྲེམ་སྤེལ་བྱས་པར་དཔྱད་བརྗོད་པ་དང་ཀློག་པ་པོའི་དགའ་བསུ་ཐོབ་ཡོད་པ་དང་ཁོང་གིས་གསར་རྩོམ་ཁྲོད་རྟོག་པ་འཆར་ཡན་རིང་ལུགས་ཀྱི་རྩོམ་ཐབས་དང་སྒྱུ་རྩལ་ཐད་ཚོད་ལྟ་བྱས་ཏེ་ལེགས་འགྲུབ་བྱུང་ཡོད་པའི་གྲས་ཡིན་པ་སོགས་འགྲེལ་བརྗོད་གནང་གི་འདུག། རྟོག་པ་འཆར་ཡན་རིང་ལུགས་ཀྱི་རྩོམ་ཐབས་ཀྱི་གཅིག་རྩ་དོན་འདི་གཅིག་སྒྱུ་རྩལ་གྱི་ཐབས་ལམ་དེ་ཚོ་ནས་ཚོད་ལྟ་བྱེད་རྒྱུ། དཔེར་ན་ཉིན་གཅིག་གི་ཆོ་འཕྲུལ་ཟེར་དེ་ཚོ་ཡིན་པ་ཡིན་ན་ཅིག་བོད་ཀྱི་དེང་རབས་བརྩམས་སྒྲུང་ཁྲོད་ཀྱི་ཅིག་རྟོག་པ་འཆར་ཡན་རིང་ལུགས་ཀྱི་བརྩམས་སྒྲུང་སྔ་མའི་གྲས་དང་དེ་ནས་དེ་བཞིན་ལེགས་འགྲུབ་བྱུང་བ་ནི་དཔེ་མཚོན་གྱི་བརྩམས་ཆོས་ཀྱི་ངོས་འཛིན་བྱེད་གོ་ནི་དེ་འདྲའི་རེད།
རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནི་བོད་ནང་གི་དུས་དེབ་གྲགས་ཅན་སྦྲང་ཆར་དང། བོད་ཀྱི་རྩོམ་རིག་སྒྱུ་རྩལ། དེ་བཞིན་མི་རིགས་རྩོམ་རིག་དུས་དེབ་དང། མཚོ་སྔོན་པོའི་དུས་དེབ་སོགས་སུ་སྒྲུང་འབྲིང་དང་སྒྲུང་ཐུང། སྒྲུང་རིང་གི་གསར་རྩོམ་བརྩམས་ཆོས་བརྒྱ་ལྷག་སྤེལ་མྱོང་ཡོད་པ་དང་ཁོང་གི་བརྩམས་སྒྲུང་མང་པོ་ཞིག་རྒྱ་ཡིག་དང་དབྱིན་ཡིག་ཧྥ་རན་སིའི་སྐད་ཡིག་དང་འཇར་མི་ནིའི་སྐད་ཡིག་ཧོ་ལན་དང་ཉི་ཧོང་གི་སྐད་ཡིག་སོགས་སུ་བསྒྱུར་གནང་ཡོད་པ་དང་ཁོང་གི་བརྩམས་ཆོས་ཉིན་གཅིག་གི་ཆོ་འཕྲུལ་དང་དྲིན་ཅན་སོགས་བོད་ནང་གི་སློབ་འབྲིང་སྐད་ཡིག་དང་མཐོ་རིམ་སློབ་མའི་བོད་ཀྱི་སྐད་ཡིག་རྩོམ་རིག་ཆེད་ལས་ཀྱི་སློབ་དེབ་ཏུ་བདམས་ནས་སློབ་ཁྲིད་གནང་གི་ཡོད་པ་མ་ཟད་བཙན་བྱོལ་གྱི་མཐོ་རིམ་སློབ་ཆེན་ཁག་ཏུ་ཁོང་གི་བརྩམས་སྒྲུང་ཁག་ཅིག་སློབ་ཚན་དུ་བདམས་སྒྲིག་གིས་སློབ་ཁྲིད་གནང་བཞིན་ཡོད་པ་རེད་འདུག་རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོར་མཚོ་སྔོན་ཞིང་ཆེན་མཚོ་ལྷོ་བོད་རིགས་རང་སྐྱོང་ཁུལ་མང་རྫོང་སུམ་མདོ་གྲོང་རྡལ་བན་ཤུལ་སྡེ་བར་སྐྱེས་ཤིང་རིག་གནས་གསར་བརྗེ་དང་འབྲེལ་རྒྱ་ནག་གིས་ཆེད་འཛུགས་བྱས་པའི་སྦྲ་གུར་སློབ་གྲྭར་ཕྱིན་ཏེ་སློབ་སྦྱོང་བྱས་ཡོད་པ་དང་རིམ་པས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ནས་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་གྲངས་ཉུང་མི་རིགས་སྐད་ཡིག་ཚན་ཁག་ཏུ་ཟབ་སྦྱོང་གནང་ཡོད་པ་དང་ཁོང་གིས་གསར་རྩོམ་གནང་བའི་བརྩམས་སྒྲུང་ལ་ཧ་པ་གསོ་བའི་ཟིན་བྲིས་དང་སྒོ་ཁྱི། གཞན་ཡང་ཁྱི་རྒན། མི་ཚེའི་གླུ་དབྱངས། ཁྱི་དང་བདག་པོ། མི་རབས་གསུམ་གྱི་རྨི་ལམ་དང། ཁ་བ་མེད་པའི་དགུན་ཁ་སོགས་མང་དག་ཅིག་ཡོད་པ་དང་ཁོང་གིས་བརྩམས་སྒྲུང་ཕྱོགས་བསྒྲིགས་བྱས་པའི་དེབ་ལ་ལྷིང་འཇགས་ཀྱི་རྩྭ་ཐང་དང། རྒུད། གཞན་ཡང་སྟག་འབུམ་རྒྱལ་གྱི་སྒྲུང་འབྲིང་ཕྱོགས་བསྒྲིགས་སོགས་ཡོད་པ་དང། ཁོང་ལ་མཚོ་སྔོན་ཞིང་ཆེན་གྱི་སྤྱོད་ཡོན་གཉིས་ལྡན་གྱི་ཤེས་ཡོན་པའི་མཚན་གནས་དང་རྒྱ་ནག་གྲངས་ཉུང་མི་རིགས་ཀྱི་རྟ་མཆོག་བྱ་དགའ་གཙོས་རྩོམ་རིག་བྱ་དགའ་མང་དག་ཅིག་ཐོབ་ཡོད་པ་རེད་འདུག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་ནས་བཞུགས་སྒར་རྡ་རམ་ས་ལ་ནས།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཤེས་ཡོན་སློབ་གསོའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་ཤེས་རིག་ལྷན་ཁང་གིས་འཛིན་སྐྱོང་གནང་བཞིན་པའི་བོད་པའི་སློབ་གྲྭ་ཁག་ནང་ཟླ་བ་འདིའི་ཚེས་པ་བཅུ་གཅིག་ནས་ཚེས་པ་བཅོ་བརྒྱད་བར་གཟིགས་སྐོར་གནང་བར་ཕེབས་པའི་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་ཀྱིས་གཞི་རིམ་བོད་སློབ་ཁག་གི་སློབ་ཕྲུག་ཚོའི་སྤྱི་ཡོངས་ཀྱི་ཤེས་ཡོན་སྤུས་ཚད་ཡག་ཏུ་འགྲོ་བཞིན་ཡོད་པའི་གཟིགས་ཚུལ་བྱུང་སྐོར

ད་ད་ལྟ་རིག་ལྡན་སྒྲོལ་མ་ལགས་ཀྱིས་བཀའ་གནང། ལྷོ་ཕྱོགས་ཁུལ་དུ་ཡོད་པའི་སློབ་གྲྭ་དེ་ཚོ་ལ་ལྟ་སྐོར་བྱས་ཚར་བའི་རྗེས་ལ། མཐོང་ཚུལ་ག་འདྲས་བྱུང་སོང་གསུངས་རེད། ད་སློབ་གྲྭ་དེ་ཚོའི་ནང་ལ་ཕྱག་ལས་གནང་མཁན་གྱི་རྒན་ལགས་རྣམ་པ་ཚོ་རེད་ལས་བྱེད་རྣམ་པ་ཚོ་ཧུར་ཐག་བར་ཐག་ལྷག་བསམ་རྣམ་དག་གིས་ཕྱག་ལས་གནང་གི་འདུག་ཡིན་ནའི་ཡང་ད་དུང་ང་ཚོས་ག་རེ་ཞུས་པ་ཡིན་ཟེར་ན། དེ་སྔ་སློབ་གྲྭའི་སྡེ་ཁག་གཞན་པ་ཅིག་གིས་འཛིན་སྐྱོང་བྱེད་པའི་སྐབས་ལ། ང་ཚོས་ལས་གཞི་དེ་འདྲ་སྤེལ་དགོས་ཡོད་ན་རེད་ཤེས་ཡོན་གྱི་སྤུས་ཚད་ཡར་རྒྱས་གཏོང་དགོས་ཡོད་ན་རེད་དེ་ག་ནང་བཞིན་གྱི། སློབ་གྲྭའི་ཤེས་ཡོན་དང་འབྲེལ་བའི་ལས་དོན་ག་འདྲ་ཞིག་སྤེལ་དགོས་ཡོད་ན་རེད་རང་དབང་ཡོད་མ་རེད་ད་ད་ལྟ་ང་ཚོས་སློབ་གྲྭ་འདི་ཚོ་རྩིས་བླངས་ཚར་བའི་རྗེས་ལ་རང་དབང་ཆ་ཚང་ཡོད་རེད་གལ་སྲིད་སློབ་གྲྭའི་ཤེས་ཡོན་དང་འབྲེལ་བའི་ལས་དོན་དེ་འདྲ་གནང་དགོས་ཡོད་ན་གནང་ས་ཀྱི་ལམ་ཀ་ཡོད་རེད་དེ་འདྲ་སོང་ཙང་སློབ་གྲྭ་འདི་ཚོ་རྩིས་བླངས་དགོས་པའི་དམིགས་ཡུལ་དེ་སྔ་བཟུང་ཡོད་པ་ནང་བཞིན་གྱི་རྒན་ལགས་རྣམ་པ་ཚོ་གིས་སྔར་སོང་ད་འགྲོ་མ་ཡིན་པ་བྱས་ནས་མུ་མཐུད་ནས་ཧུར་ཐག་འབར་ཐག་གནང་བྱས་ད་དུང་ཤེས་ཡོན་གྱི་སྤུས་ཚད་དེ་ལ་ཤུགས་རྒྱག་དགོས་འདུག་ཟེར་ནི་ང་ཚོས་འདི་འདྲ་ཞུས་ཡིན་བྱས་ཙང་རྩ་བའི། སློབ་གྲྭ་འདི་ཚོ་ནང་ལ་རྒན་ལགས་རྣམ་པ་ཚོ་ཧུར་ཐག་བར་ཐག་ཞེ་པོ་ཅིག་གང་དྲག་དྲག་འདྲ་ཞིག་གནང་གི་འདུག་ཟེར་ནི་འདི་ཞུས་པ་ཡིན། དེ་འདྲ་སོང་སློབ་གྲྭ་འདི་ཚོ་རྩིས་བླངས་ཚར་བའི་རྗེས་ལ། དམའ་རིམ་གྱི་འཛིན་གྲྭ་འདི་ཚོ་ནང་གི། ཤེས་ཡོན་གྱི་སྤུས་ཚད། ལྷག་པར་དུ་བོད་ཡིག་གི་གནས་ཚད། ཕྲུ་གུ་འདི་ཚོ་གི་ཀློག་རྩལ། ཕྲུ་གུ་འདི་ཚོ་གི་བོད་ཀྱི་སྐད་ཡིག་གི་ཐ་སྙད་བེད་སྤྱོད་གནང་སྟངས་གང་ཅིའི་ཐད་ནས་ཡར་རྒྱས་ཕྱིན་ཤག་ལ་ཡི་ཕྲུ་གུ་འདི་ཚོ་གི་གདེང་ཚོད་ཡང་དེ་སྔ་དང་མ་འདྲ་བས་ཀྱི།

སྤུས་ཚད་ཡག་པོ་ཡོད་པའི་གི་ཕྲུ་གུ་རྐྱང་རྐྱང་གཅིག་དགོས་ཡོད་མ་གཏོགས་པའི། འགྲིག་ཙམ་འགྲིག་ཙམ་དང mediocre stage ལ་ཡོད་པའི་གི་ཕྲུ་གུ་དེ་འདྲས་ཐོན་པ་ཡིན་ན་འགྲིག་གི་མི་འདུག་མ་འོངས་པར་སློབ་གྲྭ་འདི་ཚོ་ནས་ཐོན་པའི་བུ་ཕྲུག་དེ་ཚོ་ལོ་གསུམ་མཐོ་སློབ་ཡང་ན་ལོ་ལྔ་མཐོ་སློབ་འགྲིམས་ཚར་བའི་རྗེས་ལ་སྤྱི་ཚོགས་ནང་ལ་ཕེབས་བྱས་ཕྱག་ལས་གནང་གི་རེད། ཕྲུ་གུ་མང་པོ་ཅིག་བོད་མིའི་སྒྲིག་འཛུགས་ཞབས་ཞུ་གི་རེད་ཁ་ཤས་སློབ་གྲྭའི་དགེ་ལས་གནང་གི་རེད་ཁ་ཤས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ལ་གནང་གི་རེད་བྱས་ཙང་སློབ་གྲྭ་འདི་ཚོ་གཞི་རིམ་སློབ་གྲྭ་ནས་ཁོ་རང་གནས་ཚད་ཡག་པོ་ཡོད་པ་དང་ཕྲུ་གུ་གི་ཀློག་ཚད་ཡག་པོ་ཡོད་པའི་གི་དེ་འདྲས་ཕྲུ་གུ་ཤ་སྟག་ཅིག་སྟོན་དགོས་འདུག་དེ་འདྲ་སོང་ཙང་ད་ལྟ། ཡག་པོ་འདུག་ད་དུང། མུ་མཐུད་ནས་ཤུགས་བསྐྱོན་བྱས་ཕྲུ་གུའི་ཤེས་ཡོན་ཐོག་ལ་སྤུས་ཚད་ཐོག་ལ་ཤུགས་རྒྱག་རོགས་བྱེད་ཟེར་ནས་ང་ཚོས་དེ་འདྲས། ཞུས་པ་ཡིན། བྱས་ཙང་ང་རའི་མཐོང་སྣང་ལ་ད་ལྟ། དེ་སྔ་དང་བསྡུར་བ་ཡིན་ན་ཤེས་ཡོན་གི་སྤུས་ཚད་ཡར་རྒྱས་ཕྱིན་བཞག་བསམ་ཙམ་རེ་བྱུང་སོང།
ད་རྒྱ་གར་སྤྱི་ཡོངས་ཀྱི་ནང་ལ་ཡང་བོད་པ་གནས་བཞུགས་གནང་སའི་གཞིས་ཆགས་ཆེ་ཤོས་གཅིག་བེ་ལོ་ཀོ་བི་ཆགས་ཀྱི་ཡོད་རེད། བྱས་ཙང་བེ་ལོ་ཀོ་བི་གི་ནང་ལ་ཡང་ད་བསླབ་གྲྭ་ཡོད་པ་དེ་བསླབ་གྲྭ་ཆེ་བ་རེད། དེ་འདྲ་ཡིན་དུས་དེའི་ནང་གི་སློབ་ཕྲུག་ཚོ་ནི་གཞིས་ཆགས་རང་གི་ཕ་མ་གཞིས་ཆགས་ལ་ཡོད་པའི་སྤུ་གུ་ཉིན་སློབ་བྱེད་ཆེད་ཕེབས་མཁན་ཡོད་ཀྱི་རེད། ཡང་དེའི་མཐའ་འཁོར་གྱི་གཞིས་ཆགས་ཆུང་བ་འདི་ཚོ་ནས་བསླབ་གྲྭ་དམའ་རིམ་ནས་ཐོན་ཚར་བ་དེ་གས། ཡང་གཞི་རིམ་བསླབ་གྲྭ་ལ་བཅོལ་དུ་དེ་འདྲ་བཏང་གནང་བྱས་ནས་གཏན་སྡོད་བསླབ་གྲྭ་དེ་འདྲས་ཡོད་ཀྱི་རེད་བྱས་ཙང་སྦེ་ལ་ཀོ་བི་གཞིས་ཆགས་ཀྱི་བསླབ་གྲྭའི་ནང་གི་སྤྱིར་བཏང་གནས་སྟངས་དེ་ཚོ་ད་ལྟའི་ཆ་ལ་ཡང་ག་འདྲ་རེ་བྱེད་ཀྱི་ཡོད་པ་གཟིགས་ཡོད་ན། སྦེ་ལ་ཀོ་བི་ལ་ཉིན་མོའི་སློབ་གྲྭ་མ་གཏོགས་པའི་སམ་བྷོ་ཊའི་གཏན་འཇགས་བསླབ་གྲྭ་དེ་འདྲ་ཡོད་མ་རེད། ད་ལྟ་སློབ་གྲྭ་གཏན་འཇགས་སློབ་གྲྭ་གཅིག་ཡོད་རེད་དེ། རྡ་སྟེང་བོད་ཁྱིམ་གྱི་འཛིན་སྐྱོང་འོག་ལ་ཡོད་པའི་གི TCV། SOS། སློབ་གྲྭ་དེ་ཆགས་བསྡད་ཡོད་སློབ་གྲྭ་དེ་ལ་འཛིན་གྲྭ་དང་པོ་ནས། བཅུ་གཉིས་བར་དུ་ཡོད་རེད་ལ། ཉལ་ཁང་དང་ཁྱིམ་ཚང་གི་མཐུན་རྐྱེན་ཡོད་རེད་སམ་བྷོ་ཊའི་སློབ་གྲྭ། གཉིས་ཡོད་རེད། བདེ་སྐྱིད་སླར་གསོ་ལ CVP སློབ་གྲྭ་ཟེར་ནས་འཛིན་གྲྭ་དང་པོ་ནས་བཅུ་བ་དང་དེ་ནང་བཞིན་གྱི་གཞིས་ཆགས་རྙིང་པ་ལ། བསླབ་གྲྭ་དབུས་མ་ཟེར་ནས་འཛིན་གྲྭ་དྲུག་པ་ནས་བཅུ་གཉིས་བར་དུ་ཡོད་རེད་སློབ་གྲྭ་དེ་གཉིས། སློབ་གྲྭ་ཆེ་བ་ཅིག་རེད་དེ་ཡིན་ནའི་ཉལ་ཁང་གི་མཐུན་རྐྱེན་འདི་ཡོད་མ་རེད། སློབ་གྲྭ་དེ་གཉིས་ཀྱི་ཁྱབ་ཁོངས་ལ། གཞི་རིམ་འོག་མའི་སློབ་གྲྭ་གསུམ་འདྲ་པོ་ཆགས་བསྡད་ཡོད་རེད། ཡིན་ན་ཡང། གཞིས་ཆགས་གསར་པའི་གི། ཁྱབ་ཁོངས་ཀྱི་ཅོག་གུར་གཞིས་ཆགས་ཀྱི་ཆེད་དུ་དེ་སྔ། ཉལ་ཁང་ཅིག་བརྒྱབ་བཞག་ཅོག་གུར་གཞིས་ཆགས་དེ། བེ་ལོ་ཀུ་བེ་ནས་ས་ཐག་ཏོག་ཙམ། རིང་པོ་ཡོད་ཙང་ཕྲུ་གུ་དེ་ཚོ། ཉལ་ཁང། ནང་ལ་སློབ་འཇུག་མ་བྱས་པ་ཡིན་ན་ཉིན་མོའི་སློབ་གྲྭ་ལྟ་བུ། ཞོགས་ཀས་བསླབ་གྲྭ་ལ་ཚུར་ཕེབས་དགོང་དག་ཕར་ལོག་འགྲོ་ཡས་དེ་དཀའ་ལས་ཡོད་པའི་ཆ་ནས་དེ་སྔ་ཉལ་ཁང་གཅིག་བཙུགས་གནང་བཞག་ཨ་ནི་དེ་ལ་ཅོག་གུར་གཞིས་ཆགས་ཀྱི་སློབ་ཕྲུག་གཙོ་བོར་གྱུར་པའི་བསླབ་གྲྭ་བ་ཁ་ཤས་ཀྱིས་ཁོང་ཚོ་གིས་འདི་རྣམས་ལ་ཉལ་ཁང་ནང་སློབ་འཇུག་གནང་བཞག་ཞུ་གི་ཡིན། རྩ་བའི་བསླབ་གྲྭ་དེ་ཚོ་ནང་གི་གནས་སྟངས་དེ་ད་ལྟ་ངས་གོང་དུ་ཞུས་པ་ནང་བཞིན་གྱི་དགེ་ལས་རྣམ་པ་ཚོ་ལྷག་བསམ་རྣམ་དག་ལས་རིགས་འདི་ཐོག་ལ་ཞུགས་ཚར་བའི་རྗེས་ལ་ཞབས་ཕྱི་ཞུ་གི་ཡིན། བོད་པའི་བུ་ཕྲུག་དེ་ཚོ་གི་ཆེད་དུ། སོ་སོའི་གི་དུས་ཚོད་འཕར་མ་བཏང་དགོས་ན་བཏང་གི་ཡིན་ཟེར་ནས་གསུང་གི་འདུག་ལ་ཨ་ནི་ཁོ་རང་ཚོ་གི་གནང་ཡང་གནང་གི་འདུག་གལ་ཏེ། རྣམ་པ་ཚོ་གི། གསན་ཡོད་ན་སློབ་གྲྭ་དེ་ཚོ་གི་འདས་པའི། ལོ་བཞི་ལྔ་ནང་ལ་གྲུབ་འབྲས་ཡག་པོ་ཞེ་པོ་ཞིག་ཐོན་ཡོད་རེད། དེ་སྔ་དབུས་བོད་སློབ་འཛིན་ཚོགས་ཀྱིས་འཛིན་སྐྱོང་གནང་བའི་སྐབས་ལ་སློབ་གྲྭ་དེ་ཚོ་གི་རྒྱུགས་འབྲས་དང་ད་ལྟའི་རྒྱུགས་འབྲས་ཀྱི་ཆ་ནས་གཟིགས་པ་ཡིན་ན་རྒྱུགས་འབྲས་ཧ་ཅང་གི་ཚད་མཐོ། རག་ཡོད་རེད། རྩ་བའི་ཤེས་རིག་ལས་ཁུངས་ངོས་ནས་བརྒྱ་ཆ་དང་རྒྱུགས་འབྲས་དེ་ཚོ། རྐྱང་པ་ལ་གཞི་བཞག་གི་ཡོད་མ་རེད་རྒྱུགས་འབྲས་དང་བརྒྱ་ཆ་མཐོ་པོ་ལེན་དགོས་རེད་ཞུ་གི་ཡོད་རེད་དེ་ཡིན་ན་ཡང་བརྒྱ་ཆ་དང་རྒྱུགས་འབྲས་ཙམ་མ་ཡིན་པའི་གི། དོན་དམ་གྱི་དོན་དམ་པའི་ཀྱི་ཤེས་ཡོན་གྱི་སྤུས་ཚད་དང་ལྷག་པར་དུ་དེང་གི་ཤེས་ཡོན་དེ་ཚོ་དགོས་ཡས་དེ་གལ་ཆེན་པོ་འདུག་སེམས་ང་ཚོ་དགེ་ལགས་དེ་ཚོར་ཞུ་ཞུ་བསྡད་ཀྱི་ཡོད་བྱས་ཙང་ད་ལྟའི་ཆར་ལ་ལྷོ་ཕྱོགས་ཁུལ་དུ་ཡོད་པའི་སློབ་གྲྭ་དེ་ཚོ་གི་གནས་སྟངས་རེད་དགེ་ལགས་རྣམ་པ་ཚོ་གི་སློབ་ཁྲིད་རེད་དགེ་ལགས་རྣམ་པ་ཚོ་གི་ཆོད་སེམས་རེད་སོ་སོའི་མི་རིགས་དང་ལ་རྒྱ་གི་ཆེད་དུ་བུ་ཕྲུག་དེ་ཚོ་ཚད་དང་ལྡན་པའི་གསོ་སྐྱོང་བྱེད་ཡས་ཀྱི་ཆོད་སེམས་འདུག་ལ་ཁོ་རང་ཚོ་གི་ཆོད་སེམས་ཡོད་པ་ནང་བཞིན་གི་གནང་གི་འདུག། དེ་ནས་རྒྱ་གར་ལྷོ་ཕྱོགས་ཀྱི་གཞིས་ཆགས་ཆེ་ཤོས་གཅིག་མོན་གྷོ་འདོད་རྒུ་གླིང་གཞིས་ཆགས་རེད་དེ་ནང་ལ་ཡ་ད་འཛིན་རིམ་བཅུ་གཉིས་བར་དུ་བསླབ་གྲྭ་ཡོད་པ་མ་ཟད་ཨ་ནི་ད་ལྟ་ལས་རིགས་ཀྱི་བསླབ་གྲྭ་ཡང་དེ་སྔ་ཟུར་དུ་བཙུགས་གནང་ཡོད་རེད་དེའི་ཐོག་ནས་རྒྱ་གར་གྱི་ད་ས་ཁུལ་ག་ས་ག་ལ་ཡ་དབུས་བོད་མིའི་སྒྲིག་འཛུགས་ཀྱི་བསླབ་གྲྭ་ཡོད་པ་ཁག་ནས་ཨ་ནི་ཡང་ལས་རིགས་སྦྱོང་བརྡར་གནང་མཁན་གྱི་སློབ་ཕྲུག་ཚོ་མ་གིར་མོན་གྷོ་དུ་ཕེབས་རྗེས་མ་གིར་གཏན་འཇགས་ཞུགས་ས་གཏན་སློབ་བཟོ་འདྲ་ཅིག་ཆགས་ཡོད་རེད། ད་སློབ་གྲྭ་ཁག་གི་ནང་ལ་ཡང་སློབ་ཁྲིད་གནང་མཁན་དགེ་རྒན་གྱི་དཔུང་ཁག་རེད་ཤེས་རིག་ནས་རྒན་ལགས་དེ་ཚོ་ལ་ཡང་ཟབ་སྦྱོང་ཡང་སེ་སྣེ་མང་འདྲ་མི་འདྲ་བ་གནང་བ་དེ་ཚོའི་ཐོག་ནས་གྲྭ་ཚང་ནི་སློབ་གྲྭའི་སློབ་ཕྲུག་ཚོ་ལ་ཡང་ཤེས་ཡོན་སྦྱོར་སྤྲོད་གནང་ཕྱོགས་ཀྱི་ཐད་ལ་ཡར་རྒྱས་ཕྱིན་པ་ག་རེ་རེད་ཅིག་གསུངས་ན། ལགས་རེད་ད་སམ་བྷོ་ཊའི་སློབ་གྲྭ་ཆེ་ཤོས་དེ། མོན་གྷོ་སམ་བྷོ་ཊའི་སློབ་གྲྭ་ཆགས་ཀྱི་ཡོད་སློབ་གྲྭ་དེ་ལ་སྡེ་ཚན་བཞི་ཡོད་རེད་ཚོང་རིག་སྡེ་ཚན་ཡོད་རེད་ཚན་རིག་སྡེ་ཚན་ཡོད་རེད་སྒྱུ་རྩལ་སྡེ་ཚན་ཡོད་རེད་ལག་ཤེས་སློབ་སྦྱོང་ཡོད་རེད་ཉལ་ཁང་གི་མཐུན་རྐྱེན་ཡོད་རེད་བར་ལམ་ཞིག་ནས་ཤེས་རིག་ལས་ཁུངས་ངོས་ནས་འཛིན་གྲྭ་དགུ་པ་བཅུ་པ་ལ Multi Skill གྱི་སློབ་ཚན་གྱི་མཐུན་རྐྱེན་སྦྱར་ཡོད། རྒྱ་གར་ཤེས་ཡོན་སྲིད་བྱུས་ནང་ལ་འཛིན་གྲྭ་དྲུག་པ་ནས Multi Skill གྱི་སློབ་ཚན་འདི་སྤྲད་དགོས་རེད་གསུང་གི་ཡོད་དེ་ཡིན་ནའི་ད་ལྟའི་ཆ་ལ་ང་ཚོས་སྦྱར་ཐུབ་ཀྱི་ཡོད་པ་ང་ཚོས་འཛིན་གྲྭ་དགུ་པ་བཅུ་པ་ལ་སློབ་ཚན Multi Skill འདི་སྦྱར་ཡོད་རེད་གལ་ཏེ་ཕྲུ་གུ་ཚོ་གི་དོ་དབྱིངས་ཡོད་པ་ཡིན་ན་མུ་མཐུད་ནས་བཅུ་གཅིག་བཅུ་གཉིས་ལ་ལག་ཤེས་སློབ་སྦྱོང་སྦྱང་ཡས་ཀྱི་མཐུན་རྐྱེན་འདི་སློབ་གྲྭ་འདི་ལ་ཡོད་རེད་ད་རིང་ཕ་མ་ཚོ་མཇལ་བའི་སྐབས་ལ་ངས་འདི་ཞུ་རྒྱུ་བྱུང། གལ་ཏེ་ཕ་མ་ཚོ་གིས་སོ་སོའི་ཕྲུ་གུ་འདི་ཚོ་གི་དོ་དབྱིངས་འདི་ཚོ་ལག་ཤེས་སློབ་སྦྱོང་གནང་འདོད་ཡོད་པ་ཡིན་ན་བཀག་འགོག་མ་གནང་བ་བྱས་ནས། དེ་འབྲེལ་གྱི་སློབ་སྦྱོང་ཐོག་ལ་ཡང་བཏང་དགོས་གལ་ཆེན་པོ་རེད། ཕྲུ་གུ་ཚང་མ་གཅིག་པ་མ་རེད། ནུས་པ་མ་འདྲ་མ་འདྲ་ཡོད་རེད་རིག་པ་མ་འདྲ་མ་འདྲ་ཡོད་རེད། འདི་ཚང་མ་ཤེས་ཡོན་རང་གི་ཐོག་ལ Academic Line རང་ཕེབས་ཐུབ་དང་མ་ཐུབ་ཀྱི་ངེས་པ་གང་ཡང་ཡོད་མ་རེད་བྱས་ཙང་གལ་སྲིད་སོ་སོའི་ཕྲུ་གུ་གིས་ལག་ཤེས་སློབ་སྦྱོང་གནང་འདོད་ཡོད་པ་ཡིན་ན་དེ་ཚོ་ལ་བཏང་དགོས་ཡོད་དེ། གལ་ཆེན་པོ་རེད་བསམ་ནས་ངས་དེ་ཞུ་རྒྱུ་བྱུང། ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་ད་རེས་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་པའི་གཞིས་ཆགས་ཀྱི་བསླབ་གྲྭ་ཁག་ལ་རྟོག་ཞིབ་གཟིགས་སྐོར་གནང་གར་ཕེབས་པའི་གོང་དེར་ཡ་ཨ་ནི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་རྒྱ་གར་བྱང་ཤར་ཁུལ་གྱི་བོད་པའི་བསླབ་གྲྭ་ཁག་ལ་ཡང་གཟིགས་སྐོར་གནང་གར་ཕེབས་དེའི་སྐབས་དེར་ས་ཁུལ་དེའི་ནང་གི་བསླབ་གྲྭ་ཁ་ཤས་འཛིན་ཁང་ཡར་རྒྱས་གཏོང་དགོས་ཡ་དང་ཁ་ཤས་ཀྱི་ནང་ལ་ཡ་ཨ་ནི་ཧོས་ཏེལ་ཞུ་སྐོར་བར་ད་སློབ་ཕྲུག་ཚོའི་ཉལ་ཁང། དེ་ཚོ་ཡར་རྒྱས་གཏོང་དགོས་ཡ་དེ་འདྲས་ཀྱི་གནད་དོན་དེ་ཚོར་གཟིགས་རྟོག་གནང་བྱས་ནས་དེ་ཚོ་འཆར་གཞི་ཡོད་པའི་ཐོག་ནས་ཨ་ནི་ཡར་རྒྱས་གཏོང་གནང་ཡ་དེ་འདྲས་ཀྱི་བཀའ་མོལ་བྱུང་པ་དང་ཨ་ནི་དེའི་ཐོག་ལ་ཡ་དཔལ་འབྱོར་གྱི་རོགས་རམ་དེ་ཚོ་ཚང་མ་ཐོབ་བསྡད་པ་དེ་ཚོ་ཁ་སེང་བཀའ་འདྲི་ཞུ་དུས་གསུང་གི་འདུག་རྒྱ་གར་ལྷོ་ཕྱོགས་ཀྱི་སླབ་གྲྭ་ཁག་ནང་ལ་རྣམ་རྒྱུན་ནས་ད་ཅིག་གེ་བོད་པ་མང་བའི་ས་ཁུལ་ཡིན་དུས་སླབ་གྲྭ་དེ་ཚོ་ཚགས་ཚུད་པ་དང་ཨ་ནི་དེ་ཚོའི་ནང་གི་ཅིག་གེ་སླབ་གྲྭའི་སློབ་ཁྲིད་ཀྱི་ཡོ་བྱད་དེ་ཚོ་ཆ་ཚང་བ་ཅིག་གེ་ཡོད་ཀྱི་རེད་བུ་དེ་ཚོའི་ནང་གི་སླབ་གྲྭ་ལ་ཡང་ཡར་རྒྱས་གཏོང་གནང་དགོས་ཡག་དང་ཨ་ནི་སློབ་ཕྲུག་ཚོའི་ཤེས་ཡོན་གྱི་ཐོག་ལ་ཡང་དེང་དུས་ཀྱི་འགྱུར་བ་དང་མཐུན་པའི་དགོངས་པ་བཞེས་དགོས་ཡ་དེ་འདྲས་ག་རེ་ཡོད་པ་སྲིད་ན། སྤྱིར་བཏང་སམ་བྷོ་ཊའི་ཁྱབ་ཁོངས་ལ་ཡོད་པའི་ལྷོ་ཕྱོགས་སློབ་གྲྭ་ཙམ་མ་ཡིན་པའི་གི་རྒྱ་གར་རྒྱལ་ཡོངས་ཀྱི་སླབ་གྲྭ། དེ་སྔ་དབུས་བོད་སློབ་འཛིན་ཚོགས་ནས་རྩིས་བཞེས་ཚར་བའི་རྗེས་ལ་བཟོ་བཅོས་དང་ཉམས་གསོ་ཤུགས་ཆེན་པོ་ཞེ་པོ་ཅིག་གནང་ཡོད་རེད། ཉམས་གསོ་དང་བཟོ་བཅོས་ཤུགས་ཆེན་པོ་བྱས་པའི་དབང་གིས་གཞིས་ཆགས་ཁག་ལ་ཡོད་པའི་ཕ་མ་དང་གཞིས་ཆགས་མི་མང་ཚོ་གིས་བསླབ་གྲྭ་དེ་ཚོ་གནམ་ས་ལོག་པ་འདྲ་བོ་ཆགས་སོང་ཟེར་ནས་གསུང་གི་འདུག་ཕྱི་གི་བཀོད་པ་རེད་ནང་གི་ཤེས་ཡོན་རེད་ད་ལན་འདྲ་བོ་ཆ་བཞག་ན་ལྷོ་ཕྱོགས་ཁུལ་ལ་སྐོར་སྐྱོད་བྱེད་པའི་སྐབས་ལ་ཕ་མ་ཚོ་གིས་གསུང་གནང་གི་འདུག་བསླབ་གྲྭ་དེ་ཚོ་རྩིས་བླངས་ཚར་བའི་རྗེས་ལ་ཤེས་ཡོན་དང། གང་ས་ཅི་ཐད་ནས་ཡར་རྒྱས་བྱས་སོང་ཟེར་གསུང་གི་འདུག་ཡིན་ན་ཡང་ང་ཚོ་སྐོར་སྐྱོད་བྱེད་པའི་སྐབས་ལ་ཉམས་གསོ་བྱེད་དགོས་ཡས་ཀྱི་སླབ་གྲྭའི་ཉལ་ཁང་རེད་འཛིན་ཁང་རེད་ལས་ཤག་རེད་ཕྲུ་གུ་ཞལ་ལག་མཆོད་ས་རེད་དེ་ཚོ་ཉམས་གསོ་བྱེད་དགོས་ཡས་ཀྱི་གནས་སྟངས་མི་ཉུང་བ་ཅིག་མཐོང་སོང་མཐོང་བ་ནང་བཞིན་གྱི་སླབ་གྲྭའི་སློབ་སྤྱི་ཚོ་དང་འབྲེལ་ཡོད་འགན་འཛིན་རྣམ་པ་ཚོ་དང་བཀའ་མོལ་ཞུས་བྱས་ཨེ་གང་མགྱོགས་མགྱོགས་དེ་ཚོ་དང། འབྲེལ་བའི་གི་ལས་འཆར་དེ་འདྲས་བཟོས་ནས་ཡར་གནང་རོགས་བྱེད་ཟེར། སླབ་གྲྭ་དམའ་རིམ་དང་གཞི་རིམ་གོང་མ་ཙམ་མ་ཡིན་པའི་གི་སྔོན་འགྲོའི་སློབ་གྲྭ་དང་བུ་གསོ་ཁང་བུ་བཅོལ་ཁང་ཆ་ཚང་ལ་བཅར་བ་ཡིན་ཨ་ནི་བུ་བཅོལ་ཁང་ཁ་ཤས་ཡང་བཟོ་བཅོས་རྒྱག་དགོས་ཡས་དང་དེ་ག་ནང་བཞིན་གྱི་སྔོན་འགྲོ་འཛིན་གྲྭ་ཁ་ཤས་བཟོ་བཅོས་རྒྱག་དགོས་ཡས་དེ་འདྲས་མི་ཉུང་བ་ཅིག་འདུག་བྱས་ཙང་དེ་ཚོ་ཚང་མ་ང་ཚོ་བཟོ་བཅོས་རྒྱག་ཡས་ཀྱི་འཆར་གཞིའི་ཁོངས་ལ་བཞག་ཡས་ཀྱི་བསམ་བློ་ཡོད་ད་ཡིན་ན་ཡང་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ལྟ་བུ་ཆ་བཞག་ན་སློབ་གྲྭ་ཁག་གི་འགྲོ་གྲོན་རེད་དེ་ག་ནང་བཞིན་གྱི་ཉམས་གསོ་རེད་འདི་ལམ་སང་གནང་ཆོག་ཆོག་ཡོག་མ་རེད་ང་ཚོ་འདྲ་བོ་ཆ་བཞག་ན་སླབ་གྲྭ་ཁག་ནས་ལས་འཆར་འབྱོར་བ་དང་རོགས་ཚོགས་ཁག་ལ་ཕུལ་བྱས་སླབ་གྲྭའི་གནས་སྟངས་དེ་འདྲས་རེད་ཤག་དེ་ལ་རོགས་པ་གནང་རོགས་བྱེད་ཟེར་ནས་ཞུ་དགོས་ཆགས་གི་ཡོག་རེད་རོགས་ཚོགས་ཁག་ནས་འབྱོར་བ་ཡིན་ན་ང་ཚོའི་སླབ་གྲྭ་ཁག་ལ་མར་གཏོང་གི་རེད་བྱས་ཙང་སླབ་གྲྭ་དེ་ཚོ་ལ་སྐོར་སྐྱོད་བྱེད་པའི་སྐབས་ལ་ཕྱིའི་བཀོད་པ་མི་ཉུང་བ་ཅིག་བཟོ་བཅོས་དང་ད་དུང་ཡང་ལེགས་ཐོག་ལེགས་བརྩེགས་ཕྱིན་ནས་ལེགས་བཅོས་གཏོང་དགོས་ཡས་ཀྱི་གནས་སྟངས་དེ་འདྲའི་མི་ཉུང་བ་ཞིག་འདུག་ཟེར་ནས་འདི་ཞུ་ཡས་ཡིན་ཕྱིའི་བཀོད་པ་ཙམ་མ་རེད་ནང་གི་ཤེས་ཡོན་ཐོག་ལ་ཡང་ཤུགས་བསྐྱོན་རོགས་བྱེད་ཟེར་ནས་ཞུ་གི་ཡོད་ད་ལྟ་ནང་གི་ཤེས་ཡོན་ཐོག་ལ་རྒན་ལགས་རྣམ་པ་ཚོ་གིས་ཧུར་ཐག་བྱས་ནས་གནང་གི་ཡོད་རེད་ཡིན་ན་ཡང་ད་ག་རང་ལ་ཐུགས་བློ་མ་ཚིམས་པ་བྱས་ནས་ད་དུང་ཤུགས་བསྐྱོན་བྱས་ང་ཚོའི་མི་རབས་གསར་བའི་བུ་ཕྲུག་ཚོ་གི་ཤེས་ཡོན་ཐོག་དེ་དེ་ཤུགས་རྒྱབ་བྱས་ཕྲུ་གུ་དེ་ཚོ་མ་འོངས་པ་སློབ་གྲྭ་ནས་ཐོན་ཚར་བའི་རྗེས་ལ་སོ་སོའི་སྤྱི་ཚོགས་ནང་ལ་ཕྱག་ལས་གནང་བའི་སྐབས་ལ་ཅིག་བཤད་ཕོད་པ་བྱེད་ཕོད་པ་བསམ་ཕོད་པ་ཕོད་པ་གསུམ་ལྡན་ཟེར་ནས་ང་ཚོས་ཞུ་གི་ཡོད་རེད་པ་དུས་རྒྱུན་བྱས་ཙང། དེ་འདྲའི་ལྟ་བུའི་གི་ཕྲུ་གུ་སྤུས་ཚད་བས་ལྡན་པ་དང་ཤེས་ཡོན་གི་ཕུལ་དུ་བྱུང་བའི་གི་ཕྲུ་གུ་རྐྱང་རྐྱང་ཅིག་དགོས་གལ་ཆེན་པོ་འདུག་དེ་ཚོའི་ཐོག་ལ་ཤུགས་རྒྱག་རོགས་བྱེད་ཟེར་ནས་ང་ཚོས་དེ་ཞུས་པ་ཡིན།
ཐུགས་རྗེ་གནང་འཇིགས་མེད་རྣམ་རྒྱལ་ལགས་ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་གི་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་རེད། འཇིགས་མེད་རྣམ་རྒྱལ་ལགས་ད་རེས་རྒྱ་གར་ལྷོ་ཕྱོགས་བོད་པའི་གཞིས་ཆགས་ཁག་གི་སློབ་གྲྭ་ཁག་ལ་ཡང་རྟོག་ཞིབ་གཟིགས་སྐོར་གནང་གར་ཕེབས་པ་དང་འབྲེལ་བའི་གནས་ཚུལ་རྣམ་པ་ཚོས་གསན་པ་རེད་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་ཤེས་ཡོན་གྱི་ལེ་ཚན་དུ་གསན་པར་ཐུགས་རྗེ་ཆེ།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོའི་ཚོགས། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཉིན་གྲངས་ལྔའི་རིང་ལ། ཀོ་རི་ཡའི་ཆོས་ཞུ་བ་བརྒྱ་ཕྲག་དུ་མ་ལ། སྤྱོད་འཇུག་ཆེན་མོ་དང། གྲུབ་མཐའ་རིན་ཆེན་ཕྲེང་བ་སོགས་ཀྱི་གསུང་ཆོས་སྩལ་འདུག་པའི་ཚན་པ་ང་དགུ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གྲུབ་མཐའ་རིན་ཆེན་ཕྲེང་བའི་བཀའ་ཁྲིད་ལས། གོང་དུ་གསུངས་ཟིན་པ་རྣམས་ནི། ནང་པའི་གྲུབ་མཐའ་འོག་མ་གཉིས་ཏེ་བྱེ་བྲག་སྨྲ་བ་དང། མདོ་སྡེ་བའི་གྲུབ་མཐའ་གཉིས་ཀྱི་གཞི་ལམ་འབྲས་གསུམ་གྱི་འདོད་ཚུལ་རྣམས། རྒྱས་བསྡུས་འཚམ་པའི་སྒོ་ནས་བསྟན་པར་མཛད་པ་དེ་ཡིན་ལ། ད་ནི་ནང་པའི་གྲུབ་མཐའ་གོང་མ་གཉིས་ཏེ། དབུ་མ་བ་དང། སེམས་ཙམ་པ་གཉིས་ལས། སེམས་ཙམ་པ་བའི་གྲུབ་མཐའ་འཛིན་མཁན་རྣམས་ཀྱིས་གཞི་ལམ་འབྲས་གསུམ་གྱི་རྣམ་གཞག་ཇི་ལྟར་བཞེད་ཚུལ་སོགས་ངོ་སྤྲོད་བྱ་རྒྱུ་ནི་སྐབས་སུ་བབ་པའི་དགོངས་འགྲེལ་བྱ་ཡུལ་ཆགས་ཀྱི་ཡོད། དེ་ཡང་མགོན་པོ་མཆོག་གིས་བྱེ་བྲག་སྨྲ་བ་དང་མདོ་སྡེ་བའི་གྲུབ་མཐའ་གཉིས་ཀྱིས་ནི་བདེན་བཞིའི་མདོ་ལྟ་བུ་ལ་བརྟེན་བཞིན་ཡོད་ན་ལས། དེ་མིན་ཁོང་ཚོའི་གྲུབ་མཐའ་བརྟེན་སའི་མདོ་ཡོད་མེད་སོགས་ངེས་གསལ་མ་སྣང་ཡང། སེམས་ཙམ་པའི་གྲུབ་མཐའ་འདིས་མདོ་སྡེ་དགོངས་འགྲེལ་དེ་ཉིད་ཁུངས་སུ་བརྟེན་སའི་མདོ་གཙོ་བོར་བྱེད་ཀྱི་ཡོད་ཀྱང། ད་དུང་ཆོས་ཐམས་ཅད་སེམས་ཀྱི་བདག་ཉིད་ཙམ་དུ་བསྟན་པའི་མདོ་དང་མདོ་ལུང་མང་དག་ཅིག་ཡོད་པ་དེ་དག་ཐམས་ཅད་གྲུབ་མཐའ་འདིའི་ཁུངས་གཏུག་ས་བྱེད་ཀྱི་ཡོད། དེ་བཞིན་དུ་དབུ་མ་བའི་གྲུབ་མཐའ་ལྟ་བུ་ལ་མཚོན་ན་ཡང། བཀའ་བར་པ་མཚན་ཉིད་མེད་པའི་ཆོས་འཁོར་རམ། ཤེར་ཕྱིན་གྱི་མདོ་དེ་ཉིད་ཁུངས་གཏན་ས་གཙོ་བོ་ཆགས་ཀྱི་ཡོད་ཀྱང། དབུ་མ་པའི་གྲུབ་མཐའི་ནང་གསེས་སུ་གྱུར་བའི་མདོ་སྡེ་སྤྱོད་པའི་དབུ་མ་རང་རྒྱུད་པ་དང། རྣལ་འབྱོར་སྤྱོད་པའི་དབུ་མ་རང་རྒྱུད་པ་གཉིས་ལ། རང་རང་གི་གྲུབ་མཐའ་ཐུན་མོང་མ་ཡིན་པར་སྒྲུབ་བྱེད་ཀྱི་མདོ་ཁུངས་དམིགས་བསལ་བ་ཡོད་མེད་ཀྱང་རྩད་གཅོད་བྱ་དགོས་པ་ལས། ཡོངས་གྲགས་སུ་ངོས་འཛིན་ཞེས་བ་ཞིག་མེད་པ་ལྟ་བུ་ཡིན་ཞིང། སྤྱི་ཡོངས་ཀྱི་ཆ་ནས་བལྟས་ན། དབུ་མ་པས་ཁུངས་བསྟན་སའི་མདོ་གང་ཡིན་པ་དེ་ཡི་དགོངས་པ་བཀྲལ་ཕྱོགས་ལ་བལྟས་ནས། གྲུབ་མཐའི་འདོད་ཚུལ་ཅུང་ཟད་མི་འདྲ་བ་བྱུང་བར་སྣང་ཞིང། ཕྱོགས་གཞན་ཞིག་ནས་རྒྱ་གར་གྱི་སློབ་དཔོན་གང་ཞིག་གི་ལྟ་བ་དང། གྲུབ་མཐའ་གང་དང་གང་ཡིན་པ་དེ། ཁུངས་བཅོལ་སའི་མདོ་གང་ཡིན་སོགས་ཆེས་ཞིབ་ཚགས་ཀྱིས་རྟོག་དཔྱོད་དབྱེ་གསེས་ཤུགས་ཆེན་བྱེད་མཁན་ནི་ཕྱིས་བྱུང་གི་བོད་ཀྱི་མཁས་པ་ཚོ་ཡིན་པ་ལྟ་བུར་དགོངས་པའི་འབྲས་ཤིང་རྫ་ཡོད་པ་དེ་ཡིན། ད་དེ་ནི་ཐེག་ཆེན་གྱི་གྲུབ་མཐའ། སེམས་ཙམ་པའི་གྲུབ་མཐའི་རྣམ་གཞག་བཤད་པ་ལ། མཚན་ཉིད་དབྱེ་བ་སྒྲ་བཤད་བསྡུས་ཚུལ་དང་བཞི། ད་བྱེ་མདོ་གཉིས་ཀྱི་ཕལ་ཆེར། གྲུབ་མཐའི་ཁུངས་བཅོལ་སའི་མདོ་ཟུར་དུ་བཅའ་ཡོད་པས་མི་ཤེས། ད་ཇི་ལྟའང་ད་བདེན་བཞིའི་མདོ་ལ་སོགས་པ་ཅིག་དེ་ཚོའི་གྲས་དེ་ད་གཉིས་ཀ་ལའོ་དེ་ལ་ཁུངས་བཅོལ་རེད་མ་གཏོགས་ད་སེམས་ཙམ་པའི་གྲུབ་མཐའ་དེ་ཁུངས་བཅོལ་སའི་མདོ་བྱེ་བྲག་པ། ཆོས་ཐམས་ཅད་ཅིག་ད་ག་ལ་སེམས་ཀྱི་བདག་ཉིད་དུ་བསྟན་ཞེས་པའི་མདོ་མདོ་མང་པོ་ཅིག་ཡོད་པ་ཡིན་ས་ད་དེའི་དེ་ཕལ་ཆེར་ཁུངས་གཏུགས་སུ་བཅུག་གི་བ་རེད། ད་ཁྱད་པར་དུ་མདོ་སྡེ་དགོངས་འགྲེལ་ལྟ་བུ་ད་འོ་དེ་ཚོའི་གྲས་སེམས་ཙམ་པས་ད་ཁུངས་གཏུགས་སའི་མདོ་ཡོད་པ་བྱས་ད་བཅོམ་ལྡན་འདས་རང་གིས་ད་དགོངས་པ་ཆགས་ཡོང་གི་ཡོད་རེད། ད་དེ་བཞིན་དུ་དབུ་མ་པའི་གྲུབ་མཐའི་ཁུངས་བཅོལ་སའི་མདོ་ད་ཟུར་དུ་ཡོད་པ་བྱས་དཔེར་ན་འཁོར་ལོ་བར་པ་ལྟ་བུ་ད་དབུ་མ་པའི་ད་ཁུངས་བཅོལ་སའི་མདོ་དེ་བྱས་ད་དབུ་མ་རང་རྒྱུད་པ་དང་ཐལ་འགྱུར་བ་ནང་གསེས་གཉིས་པོ་དེ་ཡང་ཁུངས་བཅོལ་ས་མདོ་སོ་སོ་བཅའ་ཨ་ཡོད་མ་ཡོད་ཕལ་ཆེར་ཡོད་མ་རེད། ད་སྤྱིར་དབུ་མ་པའི་ཁུངས་བཅོལ་ས་མདོ་འདི་གི་དགོངས་པ་བཀྲལ་སྟངས་ལ་ཡང་ད་སློབ་དཔོན་སོ་སོའི་ཨེ་འཕྲལ་འབུལ་ཅིག་ད་ཅིག་ཞེས་པ། ཕྲ་ཞིབ་ཀྱི་ད་ཕྲ་རགས་ཀྱི་ད་ཁྱད་པར་རོ། དེ་འདྲའི་ད་དོན་ཆེ་ཕལ་ཆེར་ཡིན་མེད་འགྲོ།

བྱས་ཙང་དཔེར་ན་འདི་དེ། མདོ་ཀུན་ལས་བཏུས་པའི་འགྲེལ་པ་གཅིག། ཞི་བ་འབྱུང་གནས་སྦས་པས་མཛད་བཞག་པ། དེའི་ནང་ལ་ལས་ཀླུ་སྒྲུབ་དང་ཐོགས་མེད་དགོངས་པ་གཅིག་ཏུ། གཅིག་ཡིན་པ་ལ་བརྟེན། གཅིག་ཏུ་བཞེད་ནས། ཐོགས་མེད་དང་ཀླུ་སྒྲུབ་དང་དགོངས་པ་གཅིག་རེད་ཟེར་ནས་འདུག་ཟེར་ནས་མ་སྤྲད་ཡོང་གི་འདུག་བ། འདི་ག་འདྲ་ཡིན་ན། དེ་ནི་ངོ་མི་ཚ་གི། ས་ང་ཚོ་བོད་ཀྱི་མཁས་པ་ཚོས་ཡང་ཞིབ་ཚགས་པོའི་ཐོག་ནས་པ་ཞིབ་འཇུག་གནང་ནས་དེ་ད་རྣམ་དབྱེ་རུ་ཐོན་པ་ཞིག་ཕལ་ཆེར་མཛད་ཡོད་པ་མེད་འགྲོ་བསམ་དྲན་ཡོང་གི།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བསྟན་བཅོས་འདིར་སེམས་ཙམ་པ་བའི་གྲུབ་མཐའ་འཆད་པའི་སྐབས་སུ། གྲུབ་མཐའ་དེ་ཡི་མཚན་ཉིད་བཤད་པ་དང་དབྱེ་བ་བཤད་པ། སྒྲ་བཤད་བཤད་པ། འདོད་ཚུལ་བཤད་པ་བཅས་རྩ་བའི་དོན་ཚན་བཞི་ཡོད་པ་ལས་དང་པོ་ནི། ཕྱི་དོན་ཁས་ལེན་མི་བྱེད་ཅིང། གཞན་དབང་བདེན་གྲུབ་ཏུ་འདོད་པའི་ནང་པའི་གྲུབ་མཐའ་སྨྲ་བའི་གང་ཟག་དེ་སེམས་ཙམ་པ་བའི་མཚན་ཉིད་དུ་བསྟན་ཡོད་པ་དང། སེམས་ཙམ་པའི་གྲུབ་མཐའ་ལ། ནང་གསེས་ཀྱི་རྩ་བའི་དབྱེ་བ་གཉིས་ཏེ། སེམས་ཙམ་རྣམ་བདེན་པ་དང་སེམས་ཙམ་རྣམ་རྫུན་པ་གཉིས་ཡོད་པར་བཤད་ཅིང། སྔོན་འཛིན་མིག་ཤེས་ལ་སྔོན་པོ་སྔོན་པོར་སྣང་བ་དེ། རྣམ་བདེན་པ་དང་རྣམ་རྫུན་པའི་གྲུབ་མཐའ་གཉིས་ཀྱི་དབར་འདུག་ན་ཡོད་པའི་རྩོད་གཞིའི་རྣམ་པ་ཞིག་ཡིན་པ་དང། དེ་ཡང། སེམས་ཙམ་རྣམ་བདེན་པས་སྔོན་འཛིན་མིག་ཤེས་ལ་སྔོན་པོ་སྔོན་པོར་སྣང་བ་ལྟ་བུ། སྔོན་པོ་སྔོན་པོར་སྣང་བ་ལྟར་གྲུབ་པར་ཁས་ལེན་པ་དང། སེམས་ཙམ་རྣམ་རྫུན་པས་སྔོན་འཛིན་མིག་ཤེས་ལ། སྔོན་པོ་སྔོན་པོར་སྣང་བ་ལྟར་མ་གྲུབ་པར་ཁས་ལེན་བྱེད་པ་སྟེ། སྔོན་འཛིན་མིག་ཤེས་ལ་སྔོན་པོ་སྔོན་པོར་སྣང་བ་དང། སྔོན་པོ་རགས་པར་སྣང་བ། སྔོན་པོ་ཕྱི་རོལ་དུ་སྣང་བ་འདྲ་ན་ཡང། དེ་གཉིས་ཀྱི་བར་ན་མི་འདྲ་བའི་ཁྱད་པར་ཞིག་ཡོད་པ་ནི་རྣམ་བདེན་པས། སྔོན་འཛིན་མིག་ཤེས་ལ་སྔོན་པོ་ཕྱི་རོལ་དུ་སྣང་བ་ལ། མ་རིག་པས་བསླད་པ་ཞུགས་ཤིང། སྔོན་པོ་སྔོན་པོར་སྣང་བ་དང། སྔོན་པོ་རགས་པར་སྣང་བ་ལ། མ་རིག་པས་བསླད་པ་མ་ཞུགས་པར་འདོད་པ་དང། རྣམ་རྫུན་པས་ནི། སྔོན་པོ་ཕྱི་རོལ་དུ་སྣང་བ་ཙམ་དུ་མ་ཟད་སྔོན་པོ་སྔོན་པོར་སྣང་བ་དང། སྔོན་པོ་རགས་པར་སྣང་བ་ལ། མ་རིག་པས་བསླད་པ་ཞུགས་འདོད་ཀྱི་ཡོད་པ་དེ་ནི

རྣམ་བདེན་རྫུན་འདི་གཉིས་ཀྱི་ཁྱད་པར་ཡོད་དེ། སྔོན་འཛིན་མིག་ཤེས་ལ་སྔོན་པོ་སྔོན་པོར་སྣང་བ་དེ་རྣམ་བདེན་རྫུན་གྱི་རྩོད་གཞིའི་རྣམ་པ་ཡིན་ལ། ད་སྔོན་འཛིན་མིག་ཤེས་ལ། སྣང་སྟངས་མི་འདྲ་མང་པོ་ཡོང་གི་རེད་པ་ད་ཕྱི་རོལ་དོན་དུ་སྣང་བ། ཨ་ནི་སྔོན་པོ་རགས་པར་སྣང་བ་སྔོན་པོ་སྔོན་པོར་སྣང་བ། ད་སྔོན་པོ་སྔོན་པོར་སྣང་བ། དེ་བདེན་པ་དང་རྫུན་པ་ག་རེ་རེད། ད་དེའི་ཐོག་ནས་ཨ་ནི་རྣམ་བདེན་རྫུན་གྱི་ཁྱད་པར་དེ་ཡོང་གི་ཡོད་ཡིན་པ་རེད། ཟེར་ད་རྣམ་བདེན་པས་སྔོན་འཛིན་མིག་ཤེས་ལ་སྔོན་པོ་སྔོན་པོར་སྣང་བ་ལྟར་དུ་གྲུབ་བསྡད་ཡོད་རེད། དེ་ལ་འཁྲུལ་ཡོད་མ་རེད། སྔོན་པོ་སྔོན་པོ་སྣང་བའི་ཆ་ལ་འཁྲུལ་ཡོད་མ་རེད། རྣམ་རྫུན་པས་སྔོན་འཛིན་མིག་ཤེས་ལ་སྔོན་པོ་སྔོན་པོར

ད་མཚན་ཉིད་མར་བཤད་བཤད་ཡོང་དུས་ཙམ་ནས་སེམས་ཙམ་པ་གང་ཞིག་དབང་ཤེས་ལ་རགས་པར་སྣང་བ་སྣང་བ་ལྟར་དུ་གྲུབ་པར་འདོད་པ་དེ་སེམས་ཙམ་རྣམ་བདེན་པའི་མཚན་ཉིད། སེམས་ཙམ་པ་གང་ཞིག་དབང་ཤེས་ལ་རགས་པར་སྣང་བ་སྣང་བ་ལྟར་དུ་མ་གྲུབ་པར་འདོད་པ་དེ་སེམས་ཙམ་རྣམ་བརྫུན་པའི་འཇོག་བྱེད་ཡིན་གསུངས་ཤག་ནོ་ཡ། ད་འདི།

ས་ད་དེ་སྣང་བ་དུ་ཤ་ཡིན་དུས་ཙ་ནས། དེ། ཡུལ་གྱི་རྣམ་པ་ད་མང་པོ་ཞིག་འདུག་པ། ད་ཡུལ་གྱི་རྣམ་པ་མི་འདྲ་བ་མང་པོ་ཞིག་ཡོད་དུ་བ་དེ་ཀྱི་དེ་ཀྱི། རྣམ་པ་དེ་ཤར་བའི་རྗེས་འབྲེལ་གྱི་དེ་འཛིན་མཁན་གྱི་བློ་ལ་ཡང་ག་འདྲ་འབྱུང་བ་རེད་ད། ད་བ་དེ་གང་ལ་གཟུང་འཛིན་གྲངས་མཉམ་པ། གཟུང་བའི། རྣམ་པ། མི་འདྲ་བ་ག་ཚད་ཡོད་པ་ཡིན་ན། དེ་དང། ག་སོགས་པར་བུ་གའི།

ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད་ཡང་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་སྙན་སྒྲོན་གནང་གི་རེད།
གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང། རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་རྩོམ་སྒྲིག་གནང་བའི་ཁ་བྱང་དུ། ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་ཞུ་མཚམས། འཛུགས་རྒྱུ། པོ་ཏཱ་ལའི་རྒྱབ་ངོས་ཀྱི་གནའ་ཤུལ་གྲགས་ཅན་ཞེས་པའི་ནང་གསེས་ཁ། ཀླུ་ཁང་གི་བདུད་འདུལ་མཆོད་རྟེན་ཞེས་པའི་མཚམས་དེ་ནས་བརྒྱུད་བསྒྲགས་ཞུ་གི་ཡིན། ཁ། ཀླུ་ཁང་གི་བདུད་འདུལ་མཆོད་རྟེན། རྫོང་རྒྱབ་ཀླུ་ཁང་གི་བདུད་འདུལ་མཆོད་རྟེན་ནི་གླང་ཁང་ཕུན་ཚོགས་ར་བའི་ནུབ་ངོས་སུ་གནས་ཤིང་འདི་ནི་རྒྱལ་བ་ཀུན་མཁྱེན་བཅུ་པ་ཚུལ་ཁྲིམས་རྒྱ་མཚོ་མཆོག་གིས་ཐུབ་དབང་བདུད་འདུལ་གྱི་སྐུ་བརྙན་སྟོང་ཕྲག་གཅིག་བཞེངས་རྗེས་ཀྱི་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་ཉི་ཤུ་རྩ་གསུམ་ལོ་སྟེ་བོད་རབ་བྱུང་བཅུ་བཞི་པའི་ཆུ་ལུག་ལོར་བཞེངས་པ་ཞིག་ཡིན་སྐད་དང་དེ་ནས་བརྩིས་ན་ད་བར་མི་ལོ་བརྒྱ་དང་བདུན་ཅུ་ཙམ་སོང་ཟིན། མཆོད་རྟེན་འདི་རྣམས་གསར་བཞེངས་མཛད་སྐོར་གྱི་ཞིབ་ཕྲའི་དཔྱད་གཞིའི་ཡིག་རིགས་དཀོན་པའི་དབང་གིས་བོད་རིགས་མང་ཚོགས་ཀྱི་ཁྲོད་དུ་རྨོངས་ཚོད་ཀྱི་སྒོ་ནས་ཤོད་ཚུལ་འགའ་ཞིག་བྱུང་བ་འདི་ལྟ་སྟེ། ལ་ལས་མཆོད་རྟེན་འདི་དག་ནི་རྩེ་ཕོ་བྲང་གསར་བཞེངས་གནང་སྐབས་ཀླུ་ཁང་ནང་གི་ས་རྡོའི་ཕུད་ཀྱིས་བཞེངས་པར་འདོད་པ་དང། འགའ་ཞིག་གིས་དེ་སྔོན་བོད་གཞུང་དགའ་ལྡན་ཕོ་བྲང་པ་ཆེན་པོའི་སྐབས་བོད་གཞུང་གི་གླང་ཆེན་མ་བུ་གཉིས་གློ་བུར་སྐྱེ་བོ་མ་རུངས་པས་བཀྲོངས་རྗེས། སྲི་གནོན་གྱི་སླད་དུ་བཞེངས་ཚུལ་བརྗོད་པ་དང། རེ་འགས་ཅོག་རོང་སྤྱི་བཤགས་སྲས་མོས་ཚེ་སྨོན་གླིང་གི་བླ་མ་སློག་པའི་སྡིག་བཤགས་ཀྱི་ཕྱིར་བཞེངས་ཚུལ་དང། ཡང་ལ་ལས་ས་ཆ་འདི་གར་སྔོན་ཆད་མཆོད་རྟེན་མིན་རུང་མི་ཉུང་ཤས་ཀྱིས་རང་གར་བཞེངས་པ་རེད་ཅེས་སོགས་ཤོད་ཚུལ་མི་འདྲ་བ་སྣ་ཚོགས་ཤིག་ཡོད། རྒྱལ་བ་སྐུ་ཕྲེང་བཅུ་པ་ངག་དབང་བློ་བཟང་འཇམ་དཔལ་བསྟན་འཛིན་ཚུལ་ཁྲིམས་རྒྱ་མཚོ་དཔལ་བཟང་པོའི་རྣམ་ཐར་ངོ་མཚར་ནོར་བུའི་ཕྲེང་བ་ལས། སྐབས་དེའི་ཟླ་དེའི་ནང། བསྟན་སྲིད་བདེ་ཐབས་སོགས་ལ་དམིགས་ཏེ་དང་ཐོག་ཐུབ་དབང་བདུད་འདུལ་གྱི་སྐུ་བརྙན་སྟོང་ཚོ་གཅིག་བསྐྲུན་ཅིང་དོ་དམ་པ་གཟིམ་འགག་སྐལ་བཟང་དབང་ལྡན་དང། བཞི་སྡེ་བའི་གྲྭ་པ་ལྔ་འབུར་བཟོའི་དབུ་ཆེན་གཅིག་སོགས་ཡོད་ཚུལ་དང་བཅས་པ་དང། ཡང་རྣམ་ཐར་འདི་ཉིད་ལས། དེའི་གོང་ལྷ་དང་བླ་མའི་ལུང་བསྟན་དགོངས་དོན་ལྟར། རྫོང་རྒྱབ་ལམ་བཞི་མདོ་ཁར། རྫོང་རྒྱབ་ལམ་བཞི་མདོ་ཁར་བདུད་འདུལ་མཆོད་རྟེན་གསར་བཞེངས་བྱ་དགོས་ཞེས་པ་དང། སྐབས་དེའི་ཚེས་བདུན་ཉིན་གཙང་མངའི་ཞིབ་གཅོད་པ་བཀའ་བློན་བཤད་སྒྲ་ངོ་གཡོག་དྲུག་ཅུ་སྐོར་ཡོད་ཚུལ་ཡང་འཁོད་པར་གཞིགས་ན། རྒྱལ་དབང་སྐུ་ཕྲེང་བཅུ་པ་ཚུལ་ཁྲིམས་རྒྱ་མཚོ་མཆོག་གིས་བོད་ཀྱི་བསྟན་སྲིད་ཀྱི་དོན་དུ་སྲི་གནོན་གྱི་རྣམ་པའི་ཐོག་ནས་ཐུབ་དབང་བདུད་འདུལ་གྱི་སྐུ་བརྙན་བཞེངས་གནང་མཛད་པ་དང་ཆབས་ཅིག་བདུད་འདུལ་མཆོད་རྟེན་བཞེངས་པ་ནི་རྩ་བའི་ཆ་ནས་སྔོན་ར་འཕྲོད་པ་ཞིག་ཡིན། བདུད་འདུལ་མཆོད་རྟེན་འདི་དག་རིག་གསར་སྐབས་གཏོར་བཤིག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་བོད་ལུགས་སྨན་པ་བསོད་ནམས་རིན་ཆེན་ལགས་ཀྱི་ཁྱིམ་ཚང་ནས་མ་དངུལ་སྒོར་ཉིས་ཁྲི་ལྔ་སྟོང་ཉིས་བརྒྱ་དྲུག་ཅུ་རེ་གསུམ་དང། ལྷ་སའི་མང་ཚོགས་མི་གྲངས་ཉིས་སྟོང་བདུན་བརྒྱ་སུམ་ཅུ་ནས་རང་མོས་ཐོག་ཞལ་འདེབས་སྒོར་ཉིས་ཁྲི་ལྔ་སྟོང་སུམ་བརྒྱ་དགུ་བཅུ་གོ་བཞི་བཅས་ཀྱིས་པོ་ཏཱ་ལའི་ནུབ་བྱང་རྫོང་རྒྱབ་ཀླུ་ཁང་ལམ་བཞི་མདོ་ཁར་སྔར་ཡོད་བཞིན་བདུད་འདུལ་མཆོད་རྟེན་བསྐྱར་བཞེངས་ཞུས་པ་མ་ཟད་བདུད་འདུལ་མཆོད་རྟེན་གྱི་ཤར་དུ་དབྱེན་ཟླུམ་མཆོད་རྟེན་དང་ནུབ་ལ་རྣམ་རྒྱལ་མཆོད་རྟེན་གྱང་ངོས་སུ། ཁང་བུ་བརྩེགས་ཟེར་བའི་མཆོད་རྟེན་ཆུང་ངུ་གཉིས་བཅས་གསར་བཞེངས་གནང་ཡོད་ལ། མཐའ་འཁོར་དུ་མ་ཎི་འཁོར་ལོ་བཅས་གསར་འཛུགས་ཞུས་པ་ད་ལྟ་མཇལ་རྒྱུ་ཡོད། ང། གྲུ་འཛིན་ཞིང་གི་སྒོ་མོ། མཁར་སྣ་གདོང་གྲུ་འཛིན་ཞིང་གི་སྒོ་མོ་དེ་ཡང་མཁར་སྣ་གདོང་ཞེས་པ་ནི་ལྷ་ས་ནས་ཤར་ཕྱོགས་སུ་ཧ་ཅང་ཐག་མི་རིང་བའི་ས་ཆ་ཞིག་གི་མིང་ཡིན། རྒྱ་བཟའ་ཀོང་ཇོ་བོད་དུ་ཕེབས་སྐབས་ས་གནས་དེ་ནས་ལྷ་ས་སྐྱིད་ཆུའི་བྱང་ཕྱོགས་སུ་ཆུ་རབས་བརྒལ་ནས་ཕེབས་པས་ས་གནས་འདི་ལ་རྒྱ་མོ་རབས་ཁ་ཞེས་ཐོགས་ཚུལ་ཆོས་འབྱུང་མཁས་པའི་དགའ་སྟོན་ན་གསལ་བས་མཁར་སྣ་གདོང་དང་རྒྱ་མོ་རབས་ཁ་ཟེར་བའི་ས་ཆ་དེ་གང་དུ་ཡོད་མེད་བརྟག་དགོས། འོན་ཀྱང་རྩེ་པོ་ཏཱ་ལའི་ཤར་འདབས་སུ་ཡོད་པའི་ལྷ་ཁང་གསར་པ་མཁར་སྣ་གདོང་གྲུ་འཛིན་ཞིང་གི་སྒོ་མོ་དང་པོའི་རང་བྱོན་སར་མཁར་སྣ་གདོང་དང་དེའི་མདུན་གྱི་གཞུང་ལམ་ལ་མཁར་སྣ་གདོང་དུ་གྲགས་པ་འདིར་རྒྱ་མོ་རབ་ཁ་ཟེར་མིན་ཆ་མ་འཚལ་བས་འདི་ཉིད་ཡིན་མིན་དཔྱད་གཞིར་ཕུལ་བ་བཅས་སོ། གསན་མཁན་རྣམ་པ་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་སྐྱེད་ཚལ་ཞེས་པའི་ཕྱི་སྤྱོད་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ལེའུ་དགུ་པ། ལྷ་སའི་ཉང་དོག་གྲིབ་གསུམ་བཅས་ཀྱི་གནའ་ཤུལ་ཁག་གི་ལོ་རྒྱུས་ངོ་སྤྲོད། རི་བྱིས། ཉང་བྲན་ཁོངས་ཀྱི་གནའ་ཤུལ་ངོ་སྤྲོད། ཀ། འཇའ་ཚོན་ཆུ་མིག། འཇའ་ཚོན་ཆུ་མིག་ནི་ལྷ་ས་གྲོང་ཁྱེར་ཁྲེང་ཀོན་ཆུས་ཉང་བྲན་ཤང་ཁོངས་སྦྲག་རི་ཁུག་གྲོང་ཚོའི་ཉེ་འཁོར་དུ་འཇའ་ཚོན་ཆུ་མིག་ཅེས་པའི་གླིང་ཁའི་ནང་སྔར་ཆུ་མིག་ཅིག་ཡོད་པ་དེར་དབྱར་དུས་སུ་གླིང་གཏོང་སྤྲོ་གསེང་དུ་ཡོང་མཁན་མང་པོ་ཡོད་ཅིང། ཆུ་མིག་དེའི་ནང་ཉ་འདྲ་མིན་སྣ་ཚོགས་ཡོད་པ་དེ་ཚོའི་རི་མོར་གཞིགས་ཏེ། ཉ་སྤ་ཕྲུག་གྱོན་པ་དང་མཐུར་མགོ་གྱོན་པ། རྟ་སྒ་བརྒྱབ་པ་སོགས་ཀྱི་མིང་བཏགས་ཡོད་ཅིང་དེང་སང་ཡང་དབྱར་ཁ་དེ་གར་གླིང་གཏོང་སྤྲོ་གསེང་གཏོང་མཁན་ཡོང་གི་ཡོད། ཤུག་གསེབ་རྗེ་བཙུན་རིག་འཛིན་ཆོས་དབྱིངས་བཟང་མོ་མཆོག། ལྷ་སའི་བྱང་ཕྱོགས་འཇའ་ཚོན་ཆུ་མིག་ཏུ་མཚམས་སྒྲུབ་ཀྱི་བཞུགས་ཚུལ་རྣམ་ཐར་ན་གསལ་བ་བཅས་སོ། ཁ། སྡེ་བཞིའི་འདམ་ར་ཆེན་མོ། སྡེ་བཞིའི་འདམ་ར་སྟེ། ལྷ་ཀླུའི་འདམ་ར་ཆེན་མོ་ནི་གངས་ལྗོངས་ས་མཐོའི་ཐོག་གི་གཞི་རྒྱ་ཆེ་ཤོས་དང་ས་བབ་མཐོ་ཤོས་ཡིན་པའི་གྲོང་ཁྱེར་ནང་གི་རང་བྱུང་གི་འདམ་ར་ཞིག་ཡིན། རང་བྱུང་ལྷུན་གྱིས་གྲུབ་པའི་སྡེ་བཞིའི་འདམ་ར་ཆེན་མོའི་ནང་སྐྱེ་དངོས་སྲོག་ཆགས་ཀྱི་རིགས་ཕུན་སུམ་ཚོགས་པའི་ཁར་འདི་དག་ལ་རང་རང་གི་ཁྱད་ཆོས་ཆེ་ལ་ཤིན་ཏུ་དཀོན་པ་དང་སྟོངས་ལ་ཉེ་བའི་སྐྱེ་དངོས་ཀྱི་རིགས་མང་བ་མ་ཟད། ས་ཆ་སྲུང་བའི་ནུས་པ་དང་གནམ་གཤིས་ལེགས་སུ་གཏོང་བའི་ནུས་པ་སོགས་ཡོད་པས་ན་དེས་གྲོང་ཁྱེར་ལྷ་སའི་ཁོར་ཡུག་གི་སྤུས་ཚད་ཇེ་ལེགས་སུ་གཏོང་ཕྱིར་ནུས་པ་གལ་ཆེན་ཐོན་གྱི་ཡོད། སྡེ་བཞིའི་འདམ་ར་ནི་གངས་ལྗོངས་བོད་རྒྱལ་ཁབ་ཆེན་པོའི་རྒྱལ་ས་ལྷ་ས་གྲོང་ཁྱེར་གྱི་གལ་ཆེའི་གསོ་རླུང་འབྱུང་ཁུངས་ཤིག་ཡིན་ལ་གྲོང་ཁྱེར་གྱི་མཁའ་རླུང་གཙང་སེལ་བྱེད་པའི་འཕྲུལ་ཆས་ལྟ་བུ་ཞིག་ཡིན་པ་མ་ཟད། སྡེ་བཞིའི་འདམ་ར་ཆེན་མོ་དེས་གྲོང་ཁྱེར་ལྷ་སའི་མཁའ་རླུང་ལ་བརླན་གཤེར་ཁ་སྣོན་དང། བྱེ་ཐལ་འཇིབ་ནས་བྱེ་འགྱུར་ལ་སྔོན་འགོག་ཁོར་ཡུག་གི་མཛེས་རྒྱན་དང་སྐྱེ་ཁམས་དོ་སྙོམས་ཡོང་བ་སོགས་ལ་གལ་ཆེའི་ནུས་པ་ཐོན་གྱི་ཡོད་པས་ལྷ་ས་བ་ཚོས་ལྷ་ལྡན་ཞིང་གི་རང་བྱུང་གསོ་རླུང་འབྱུང་ཁུངས་ཞེས་འབོད་ནས་བསྔགས་བརྗོད་ཀྱི་མེ་ཏོག་རྟག་ཏུ་འཐོར་བཞིན་ཡོད། ཕྱི་ལོ་ཉིས་སྟོང་གཉིས་ལོར་སྡེ་བཞིའི་འདམ་ར་དེ་ཁོར་ཡུག་སྲུང་སྐྱོབ་ཀྱི་གྲས་སུ་ཚུད་ནས་ལྕགས་རི་ཡུག་གཅིག་ཏུ་བསྐོར་ནས་སྲུང་སྐྱོབ་ཅུང་ཟད་ལེགས་ཙམ་ཐུབ་ཡོད། འོན་ཀྱང་དེ་སྔོན་ནས་འདམ་རའི་ཕྱོགས་མཚམས་གང་སར་འཛུགས་སྐྲུན་རྒྱ་ཆེ་བྱས་པས་འཛུགས་སྐྲུན་གྱི་འོག་ཏུ་ཤོར་ནས་སྔར་ལས་གཞི་རྒྱ་གང་ཙམ་ཆུང་དུ་ཕྱིན་ཡོད་པ་དང། འདམ་རའི་རི་མཚམས་ཕལ་མོ་ཆེར་རྒྱ་གཞུང་གིས་མེ་སྒྱོགས་སོགས་ཀྱི་དམག་སྒར་རིམ་པར་གསར་རྒྱག་བྱས་པ་སོགས་ནི་མིག་མཐོང་ལག་ཟིན་དུ་ཡིན། བོད་ཀྱི་སྲིད་དོན་རྒྱལ་རབས་ལས་ལྷ་སའི་ནུབ་ཕྱོགས་འདམ་ར་ཆེན་མོའི་ནང་མཚོ་གླང་ཡོད་པ་དངོས་སུ་མཐོང་མི་མ་བྱུང་ཡང་མཚན་མོ་གླང་གི་སྐད་བརྒྱབ་པ་ཐོས་པ་དང། ལྕི་བ་བཏང་བཞག་པ་སོགས་མྱོང་མཁན་ནི་ལྷ་ཀླུ་སྐོར་པ་དང་སྐྱེད་ཚལ་ཀླུ་སྡིངས་པ། འཇའ་ཚོན་ཆུ་མིག་གི་གླིང་སྲུང་བ་སོགས་ནས་གཅིག་མཐུན་གླེང་ཞེས་བཀོད་པ་བཅས་སོ། ག། ཉང་བྲན་གྲོང་སྨད་པ། ཉང་བྲན་གྲོང་སྨད་པ་ནི་སྔོན་དུས་ཉང་བྲན་ཁུལ་གྱི་སྒེར་གཞིས་ཆེ་བ་ཞིག་ཡིན་པ་དེའི་ཞལ་ངོ་ཇའི་སང་སྡེ་པ་འཕྲིན་ལས་རྒྱ་མཚོས་དགའ་ལྡན་ཕོ་བྲང་པའི་ལས་སྣེ་བཟུང་སྟེ་གཙང་པ་རྒྱལ་པོ་དང་འཐབ་རྩོད་བྱེད་པའི་ནང་རྒྱལ་གཅེས་གཟེངས་བསྟོད་བྱུང། རབ་བྱུང་བཅུ་གཅིག་པའི་མེ་བྱ་ཕྱི་ལོ་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ང་བདུན་ལོར་སྡེ་སྲིད་བསོད་ནམས་རབ་བརྟན་སྐུ་གཤེགས་རྗེས་ལྕགས་བྱི་ཕྱི་ལོ་ཆིག་སྟོང་དྲུག་བརྒྱ་དྲུག་ཅུ་ལོར་ཇའི་སང་སྡེ་པ་འཕྲིན་ལས་རྒྱ་མཚོས་སྡེ་སྲིད་ཀྱི་འགན་ལོ་བརྒྱད་བཞེས་ནས་འདས། ས་ལུག་ཕྱི་ལོ་ཆིག་སྟོང་དྲུག་བརྒྱ་བདུན་ཅུ་དོན་དགུ་ལོར་ཇའི་སང་སྡེ་པ་འཕྲིན་ལས་རྒྱ་མཚོའི་ཚ་བོ་སངས་རྒྱས་རྒྱ་མཚོས་སྡེ་སྲིད་གནང་གོང་གསལ་སྡེ་སྲིད་གཉིས་ཀྱི་ཁྱིམ་ཚང་དང་ཏཱ་ལའི་བླ་མ་སྐུ་ཕྲེང་ལྔ་པ་མཆོག་ཐུགས་རྗེ་ཆེ་སྟབས་ཏཱ་ལའི་བླ་མ་སྐུ་ཕྲེང་ལྔ་པ་གྲོང་སྨད་དུ་ཡང་ཡང་ཕེབས་པའི་ལོ་རྒྱུས་ཡོད། གྲོང་སྨད་གཞིས་ཀ་ནས་ནུབ་ངོས་རི་འདབས་སུ་ར་མ་རྩེ་ཞེས་པའི་གྱང་རོ་ཞིག་གི་མཐའ་འཁོར་དུ་སྟར་ཁ་དང་ཁམ་བུའི་སྡོང་པོ་འགའ་ཤས་ཡོད་ས་དེར་གྲོང་སྨད་ཀྱི་སྤྲོ་ཁང་ཡོད་པ་དང་སྡེ་སྲིད་སངས་རྒྱས་རྒྱ་མཚོ་དེ་གར་འཁྲུངས་པ་ཡིན་ཟེར། སྡེ་སྲིད་ངག་དབང་རིན་ཆེན་ཡང་ཉང་བྲན་གྲོང་སྨད་པའི་མི་རྒྱུད་ཡིན་ཞིང། ཤིང་བྱ་ཕྱི་ལོ་གཅིག་སྟོང་བདུན་བརྒྱ་བཅུ་མེད་གསུམ་ལོར་ལྷ་བཟང་ཁང་གིས་སྲིད་དབང་བཟུང་རྗེས་གྲོང་སྨད་གཞིས་ཀ་གཞུང་བཞེས་ཀྱིས་རྒྱུ་དངོས་སེ་རའི་གྲྭ་པར་བགོས་ཤིང་བདག་ཐོབ་སེ་ར་སྤྱི་སོར་སྤྲད་གཞིས་ཀའི་མཐའ་འཁོར་དུ་ཆགས་པའི་གྲོང་ཁྱིམ་ལ་སྤྱི་སོ་སྐོར་པ་ཞེས་འབོད་པར་གྲགས། ང། ཉང་བྲན་ལྗགས་སྨིན་ཆུ་འཁོར། ཉང་བྲན་ལྗགས་སྨིན་ཆུ་འཁོར་ནི་ཉང་བྲན་ལུང་ཚོའི་ཁོངས་སུ་ལྗགས་སྨིན་ཆུ་འཁོར་གྱི་ཁྱིམ་ཚང་ཞིག་ཡོད་པ་དེས་དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་པ་ཆེན་པོའི་སྐབས་སུ ྋགོང་ས ྋསྐྱབས་མགོན་ཆེན་པོའི་ལྗགས་སྨིན་གསོལ་ཞིབ་འཐག་ལས་གནང་གི་ཡོད་ལ། ཁྱིམ་ཚང་འདིར་ལོ་ལྟར་ཟླ་རེའི་བོད་ཚེས་བཅོ་ལྔ་དང་སུམ་ཅུ་བཅས་ལ་འཆར་ཅན་རྩེ་གསོལ་ཐབ་པ་སེར་སྐྱ་གཉིས་ནས་འགན་བཞེས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོའི་སྐུ་འཁོར་རྣམས་ཀྱི་གསོལ་ཞིབ་དང་གཟིམ་ཆུང་གི་མཆོད་པ་དང་ཚོགས་རྩམ་སོགས་འཐག་ལས་གནང་གི་ཡོད་སྟབས་ཁྱིམ་ཚང་འདིར་ལྗགས་སྨིན་ཆུ་འཁོར་ཞེས་མིང་ཐོགས། དེང་སྐབས་ལྗགས་སྨིན་ཆུ་འཁོར་འདི་ཉིད་ཉང་བྲན་སྤྱི་གླིང་གི་ནང་དུ་ཚུད་ཅིང་སྤྱི་གླིང་གི་སྦྱིན་བདག་ནས་བདག་གཉེར་དང་བཅས་སྔར་གྱི་ལྗགས་སྨིན་ཆུ་འཁོར་ལས་འཐག་པའི་རྩམ་པར་ལྗགས་སྨིན་གསོལ་ཞིབ་ཅེས་མིང་བཏགས་ནས་ཚོང་འགྲེམས་བྱེད་བཞིན་པ་མ་ཟད་ལྗགས་སྨིན་གསོལ་ཞིབ་འདི་ཡང་བྲིན་ཁ་རྒྱུག་ལ་སྐད་གྲགས་ཆེ་བའི་རྩམ་པར་གྱུར་ཡོད། ཅ། ཉང་བྲན་གྱི་ཁང་སེར་ཆུ་འཁོར་ཉང་བྲན་ཁུལ་དུ་ཆུ་འཁོར་གསར་པ་དང་སྒོ་ང་ཆུ་འཁོར་བཅས་ཁང་སེར་པོ་ཅན་གྱི་ཁང་སེར་པོ་ཅན་གྱི་ཆུ་འཁོར་ཁག་གཉིས་ཡོད་ཅིང། དེའི་སྐོར་ཉང་བྲན་ཁུལ་གྱི་རྒན་རབས་པ་རྣམས་ལ་བཅར་འདྲི་བྱེད་སྐབས་རྒན་རབས་པ་ཞིག་ནས་ཉང་བྲན་ཁུལ་དུ་ཁང་སེར་གསུམ་ཡོད་ཅིང་དེ་དག་ལས་གཅིག་ནི་ཉང་བྲན་རྒྱལ་ཆེན་ཀརྨ་འཕྲིན་ལས་ཀྱི་སྐུ་རྟེན་གྱི་གཟིམ་ཤག་ཡིན་པ་དང་དེ་མིན་ཁང་སེར་གཞན་གཉིས་ནི་ཆུ་འཁོར་ཡིན་ནས་བརྗོད་པ་དང། དེ་གསུམ་གཞན་དང་མི་འདྲ་བར་ཁང་སེར་ཡིན་དོན་ནི་སྔར་རྒྱལ་དབང་སྐུ་འཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་མཆོག་མཆོད་ཆང་མཆོད་ས་ཡིན་ཞིང། དེ་རྗེས་དེའི་ཤུལ་རྗེས་གོ་ཐོབ་ལྟར་ཁང་སེར་དུ་བསྒྱུར་བ་ནི། བར་སྐོར་ཤར་ངོས་ཀྱི་ཁང་སེར་དང་སྦྲ་ནག་ཞོལ་གྱི་ཁང་སེར་སོགས་དང་རྒྱུ་མཚན་མཚུངས་པ་ཡིན་ཞེས་དང། དེ་རྗེས་མཆོད་ཆང་མཆོད་སའི་ཁང་པ་དེ་ཉིད་ཆུ་འཁོར་དུ་བསྒྱུར་བས་མིང་དེ་ལྟར་ཐོགས་པ་དང། དེང་སྐབས་གོང་ཆུ་འཁོར་གྱི་ཁྱིམ་བདག་ནས་ཆུ་འཁོར་གྱི་ལས་རིགས་མི་བྱེད་པར་ཆུ་འཁོར་འདི་ཉིད་སྡོད་གནས་སུ་བཟོ་བཅོས་ཞུས་འདུག་ཀྱང་ཁྱིམ་ཚང་འདིའི་མིང་ལ་ད་ལྟ་ཡང། གོང་ཆུ་འཁོར་ཞེས་འབོད་མུས་ཡིན་པ་དང། ཆུ་འཁོར་གསར་བ་ནི་ད་ལྟའི་ཉང་བྲན་ཁུལ་གྱི་ཆུ་འཁོར་གྲགས་ཅན་གྱི་གྲས་ཤིག་ཡིན་ལ། རྩམ་པ་འཐག་ལས་བྱེད་མུས་ཡིན་པ་བཅས་སོ། གསན་མཁན་རྣམ་པ་ཚོར་ཐེངས་འདིའི་ལེ་ཚན་བརྒྱུད་བསྒྲགས་ཞུས་ཟིན་པ་དང། ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་འཇམ་དཔལ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན། ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ། རེ་ཞིག་བདེ་ལེགས།